ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གུས་མིང་མཁའ་འགྲོ་བཅས་ང་ཚོ་ཐུན་མོང་གིས། ཐོག་མར་ང་ཚོས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་བ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ནག་ནང་ཆོས་མེད་པ་བཟོ་རྒྱུའི་ཐབས་ཤེས་ཇི་ཙམ་བྱས་ཀྱང་དེང་སྐབས་རྒྱ་ནག་ནང་ནང་ཆོས་ལ་དོ་སྣང་གསར་པ་སླེབས་པ་ཞིག་ཆགས་ཡོད་ཅེས་བཀའ་སྩལ་གནང་འདུག་པ་སོགས་དེ་རིང་གི་གསར་འགྱུར་ཁག་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ Bihar མངའ་སྡེའི་བློན་ཆེན Nitish Kumar ལ་མཇལ་ཁ་བསྩལ་བ་དང་སྲིད་བློན་མོ་དྷི་མཆོག་གི་ཡུམ་འདས་གྲོངས་སུ་གྱུར་བར་ཐུགས་གསོའི་འཚམས་འཕྲིན་བསྩལ་གནང་མཛད་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། རྒྱལ་བའི་མཛད་རྣམ་དད་གསུམ་པདྨོ་འཛུམ་པའི་ཉིན་བྱེད་ཅེས་གོང་ས་མཆོག་གི་གསང་བའི་རྣམ་ཐར་གཙོ་བོར་བཏོན་པའི་རྣམ་ཐར་ཅིག་རྭ་སྟོད་སྐྱོང་བླ་རིན་པོ་ཆེ་མཆོག་ནས་མཛད་པ་གནས་མཆོག་རྡོ་རྗེ་གདན་དུ་དབུ་འབྱེད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གནད་དོན་གླེང་མོལ་གྱི་ལས་རིམ་ནང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེ་ཀུ་ལུ་དཔལ་རབ་གླིང་བོད་མིའི་གཞིས་ཆགས་ཀྱི་ཉེ་འཁྲིས་སུ་ཆགས་པ་དྭགས་པོ་བཤད་སྒྲུབ་གླིང་དགོན་པའི་དེ་ཁོང་རིན་པོ་ཆེ་དགེ་རྩའི་མཚན་ཐོག་ནས་མོན་ཡུལ་གྱི་བུ་ཕྲུག་སློབ་མ་ཚོར་གཟིགས་རྟོག་གནང་རྒྱུའི་ལས་རིམ་སྤེལ་བཞིན་ཡོད་པའི་སྐོར་བཅར་འདྲི་ཕྱོགས་བསྒྲིགས་ཞུས་པ་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་མ་ཞུས་གོང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ནག་ནང་ཆོས་མེད་པ་བཟོ་རྒྱུའི་ཐབས་ཤེས་ཇི་ཙམ་བྱས་ཀྱང། དེང་སྐབས་རྒྱ་ནག་ནང་ནང་ཆོས་ལ་དོ་སྣང་གསར་པ་སླེབས་པ་ཞིག་ཆགས་ཡོད་ཅེས་བཀའ་སྩལ་གནང་འདུག་དེའི་སྐོར་ཞིབ་ཕྲའི་གནས་ཚུལ་འདི་ག་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འདི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་ཞོགས་པ་ཆུ་ཚོད་བརྒྱད་པ་ཙམ་ལ་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་རྒྱལ་བའི་ཕོ་བྲང་ནས་ཀོར་བུ་རླངས་འཁོར་ལ་བཞོན་ཏེ་དུས་འཁོར་གསུང་ཆོས་ར་བར་ཆིབས་བསྒྱུར་བསྐྱངས་པ་དང་སྐབས་དེར་ཕེབས་ལམ་གཡས་གཡོན་དུ་རྒྱལ་ཁབ་དང་མི་རིགས་འདྲ་མིན་གྱི་དད་ལྡན་ཆོས་ཞུ་བ་སྟོང་ཕྲག་བརྒལ་བས་ལག་ཏུ་མཇལ་དར་དང་མེ་ཏོག་སོགས་ཐོགས་ཏེ་ཕེབས་བསུ་དང་ཞལ་མཇལ་ཞུས་ཡོད་པ་རེད། དེ་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྒྲོལ་མ་ཉེར་གཅིག་གི་རྗེས་གནང་བཀའ་དྲིན་བསྩལ་བ་དང་འབྲེལ་བཀའ་སློབ་ཕེབས་དོན་དུ་རྒྱ་ནག་ནང་ཆོས་མེད་པ་བཟོ་རྒྱུའི་ཐབས་ཤེས་ཇི་ཙམ་བྱས་ཀྱང་དེང་སྐབས་རྒྱ་ནག་ནང་ནང་ཆོས་ལ་དོ་སྣང་གསར་པ་སླེབས་པ་ཞིག་ཆགས་ཡོད་སྐོར་བཀའ་བསྩལ་དོན། ཨ་ནི་རྒྱ་ནག་ནང་ལ་ཆ་བཞག་ན་བོད་ཆོས་ལ་དུག་ནང་བཞིན་བལྟས་ནས་བས་ཏེ་ཆོས་མེད་པ་བཟོ་ཡག་གི་ཐབས་ཤེས་པའི་འཇམ་རྩུབ་སྣ་ཚོགས་ཀྱི་ཐོག་ནས་མེད་པ་བཟོ་ཡག་གི་བས་ཏེ་འབད་རྩོལ་བྱས་པ་རེད་དེ་རྩ་བ་ཉིད་ནས་འགྲུབ་ཐུབ་ཡག་ཡོད་མ་རེད་ཆོས་མེད་པ་ཆགས་རྒྱུ་ཚབ་ལ་དེ་རིང་ཁ་སང་རྒྱ་ནག་ནང་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་པ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས། ང་རང་ཚོ་བསམ་བློ་ལོག་ང་ཚོ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དང་དེ་འདྲས་ཀྱི་བསམ་བློ་བཏང་ནས་སེམས་ལ་སྤྲོ་བ་སྐྱེ་ཡ་ཨ་ཅང་ཅང་དེ་ད་ལྟ་དངོས་ཡོད་གནས་ཚུལ་རྒྱ་ཧོར་བོད་གསུམ་གྱི་ཡུལ་གྲུ་འདིའི་དེ་སངས་རྒྱས་ཀྱི་ཆོས་ལ་དད་པ་ད་ག་ཨ་ནི་ང་ལ་ཆ་བཞག་ནས་དད་པ་དང་སེམས་རྩེ་གཅིག་ཡོད་བསྡད་པ་ཅིག་ཕལ་ཆེར་ཆགས་བསྡད་ཤག། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ཧོར་བོད་གསུམ་སངས་རྒྱས་ཀྱི་ཆོས་ལ་དམིགས་བསལ་གྱི་ལས་འབྲེལ་ཡོད་བསྡད་པ་ཞིག་ཆགས་ཡོད་པ་བཀའ་སྩལ་དོན། གང་ལྟར་ང་རང་ཚོ་འདི་རྗེས་འདི་མི་རབས་ནས་མི་རབས་སངས་རྒྱས་ཀྱི་ཆོས་མོས་པའི་སྒོ་ནས་ཉམས་ལེན་བྱེད་མཁན་ཞིག་ཆགས་བསྡད་ཡོད་རེད། བོད་མི་རེད་ད་ག་ནང་བཞིན་གྱི་ཆེན་པོ་ཧོར་བྱས་ནས་སོག་རིགས་འདི་རྗེས་འདི་བྱས། རྒྱ་རིགས་ནང་ལས་མང་པོ་ཞེ་པོ་ཅིག་དཔེར་ན་རྒྱ་ནག་ནང་པའི་ལྷ་ཁང་མང་པོ་ཞེ་དྲག་ཡོད་རེད་སྔ་མོ་ང་གནས་སྐོར་ལ་ཡ་ད་གནས་སྐོར་ཟེར་ནས་མི་འདུག་ལྟ་སྐོར་བྱས་ནས་དེ་བ་མང་པོ་འགྲོ་མྱོང་ག་ད་ཨ་ནི་ནང་པའི་ལྷ་ཁང་མང་པོ་ཡོད་རེད་མི་ཚང་མ་བློ་སེམས་ལ་ཡ་ནང་པའི་ཆོས་ཀྱི་བག་ཆགས་ཅིག་ཡོད་བསྡད་པ་རེད། རྒྱ་ཧོར་བོད་གསུམ་ཟེར་འདིའི་དེ་ག་ད་སངས་རྒྱས་ཀྱི་ཆོས་ལ་ཡ་དམིགས་བསལ་གྱི་ལས་འབྲེལ་ཡོད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད།
ཡང་ད་རེས་ཀྱི་གསུང་ཆོས་གྲུབ་མཚམས་གསུང་ཆོས་གོ་སྒྲིག་ཚོགས་ཆུང་ཏཱ་ལའི་བླ་མའི་དགེ་རྩ་ཚོགས་པའི་འགན་འཛིན་སྐུ་ཞབས་འཇམ་དཔལ་ཆོས་བཟང་ལགས་ཀྱིས་ཉིན་གསུམ་གྱི་གསུང་ཆོས་ཀྱི་རྩིས་ཁྲ་ཁག་མང་ཚོགས་ལ་སྙན་སྒྲོན་ཞུས་ཡོད་པ་དང་ཐེངས་འདིའི་གསུང་ཆོས་ཐོག་ཁྱོན་ཞལ་འདེབས་སྒོར་འབུམ་ལྔ་བརྒྱ་བཞི་བཅུ་ཞེ་གཅིག་དང་གཅིག་ཁྲི་བརྒྱད་སྟོང། བརྒྱད་བརྒྱ་བཅུ་མེད་བརྒྱད་དང་ཁྱོན་འགྲོ་གྲོན་འབུམ་ལྔ་བརྒྱ་བཞི་བཅུ་ཞེ་གཅིག་དང་གཅིག་ཁྲི་བརྒྱད་སྟོང་བརྒྱད་བརྒྱ་བཅུ་མེད་བརྒྱད་བཅས་ཡིན་འདུག་ཡང་རྗེ་བཙུན་སྒྲོལ་མའི་རྗེས་གནང་ཞུས་པའི་ཕན་ནུས་སྐོར་དགའ་ལྡན་ཤར་རྩེའི་མཁན་པོ་དགེ་བཤེས་བྱང་ཆུབ་སངས་རྒྱས་ལགས་ཀྱིས་གསུངས་དོན། སྒྲོལ་མ་འདོན་ཡག་རེད་སྒྲོལ་མའི་གཟུངས་སྔགས་གསོག་སྒྲུབ་ཞུ་ཡག་རེད་འདི་བྱས་པ་ལ་ཡང་སྒྲོལ་མའི་རྗེས་གནང་དེ་ངེས་ཐོབ་པ་ཡིན་ན་ཨ་ནི་བྱེ་བྲག་གི་ཕན་ཡོན་ཆེ་ཡང་ནུས་པ་ཆེ་ཡང་སྤྱིར་བཏང་ནི་ང་ཚོ་སྔགས་ལ་ཡང་ཞུགས་པ་ལ་ཡང་དབང་དང་ཅིག་རྗེས་གནང་དང་དེ་སྐད་དུ་སྔུན་དུ་འགྲོ་དགོས་ད་ལྟ་སྔགས་རང་གི་འགྲོ་སྟངས་ཀྱི་ཆ་དེ་ཡོད་རེད་དེ་ཡིན་ཙང་ད་དེ་རིང་འདི་ཅིག་ད་ནམ་རྒྱུན་ནི་ང་ཚོ་སྒྲོལ་མ་གྲངས་གསོག་ད་མང་པོ་ཞུ་གི་ཡོད་རེད་ད་དེ་རིང་འདི་ཅིག་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གནས་ཁྱད་པར་ཅན་ལ

ཡང་ད་རེས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པར་སེམས་ནང་ཚོར་སྣང་ཇི་འདྲ་བྱུང་མིན་ཐད་དད་ལྡན་ཆོས་ཞུ་བ་ཁག་ཅིག་ལ་བཅར་འདྲི་ཞུས་པར་རྒྱ་གར་བྱང་ཕྱོགས་སིམ་ལ་ནས་ཡིན་པའི་ཕ་ཚེ་རིང་བཀྲ་ཤིས་ལགས་ཀྱིས།
སྐུ་མདུན་གྱི་འདི་འདྲའི་མཇལ་ཡས་འདི་ད་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་ང་རང་སེམས་པ་དཔེ་མི་སྲིད་དགའ་ཚོར་འདུག་དཔེ་མི་སྲིད་དཔེ་མི་སྲིད་ཁོ་རང་ད་འདི་འདྲའི་མཇལ་ཡས་ཀྱི་སྐལ་བ་རག་འདི་དུས་སྐབས་འདི་འདྲའི་རག་འདི་དཔེ་མི་སྲིད་ཁོ་རང་ཐུགས་རྗེ་ཆེན་པོ་དཔེ་མི་སྲིད་ཡག་པོ་རེད་ཤག། ཡང་རྒྱ་གར་བྱང་ཤར་རྡོ་རྗེ་གླིང་ནས་ཕེབས་པའི་ཨ་མ་པད་མ་སྒྲོལ་མ་ལགས་ཀྱིས་གསུང་དོན། ཨ་ནི་དེ་སྐུ་མདུན་མཇལ་ཁ་བྱུང་སྒྲོལ་མའི་དབང་ལ་དཔེ་ཡག་པོ་བྱུང་སོང་སེམས་པ་དཔེ་དགའ་དགའ་པོ་བྱུང་སོང་ད་སེམས་པ་ལྷོད་དུ་གྱིས་བསྡད་སོང་སྐུ་མདུན་མཇལ་ནས། ཐེངས་འདིའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཐོག་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ས་སྐྱའི་ཁྲི་འཛིན་རྣམ་གཉིས་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཆེད་ཕེབས་གནང་ཡོད་པ་མ་ཟད་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དང་མངའ་སྡེའི་ཆོས་རིག་གཙོ་འཛིན་སྐུ་ཞབས་འཇམ་དཔལ་དབང་འདུས་ལགས་ཆེད་ཕེབས་གནང་ཡོད་འདུག་དེ་བཞིན་རྒྱ་གར་འབྲུག་བལ་ཡུལ་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་ཁྱོན་དད་ལྡན་ཆོས་ཞུ་བ་མི་གྲངས་དྲུག་ཁྲི་ལྔ་སྟོང་ལྷག་ཕེབས་ཡོད་པ་དགའ་ལྡན་ཕོ་བྲང་དྲ་རྒྱའི་སྟེང་གསལ་འདུག།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། གཤམ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏི་ཤི་ཀུ་མར་ལ་མཇལ་ཁ་སྩལ་བ་དང་སྲིད་བློན་མོ་དྷི་མཆོག་གི་ཡུམ་འདས་གྲོངས་སུ་གྱུར་བར་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་འདུག་དེའི་སྐོར་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་མུས་ཡིན་པ་ལྟར། སྤྱི་ཟླ་བཅུ་གཉིས་ཚེས་སུམ་ཅུའི་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནེ་ཏི་ཤི་ཀུ་མར་མཆོག་ལ་དམིགས་བསལ་གཟིམ་ཆུང་མཇལ་ཁ་བསྩལ་འདུག་མཇལ་ཁ་གྲུབ་མཚམས་སུ་སྤྱི་ཁྱབ་བློན་ཆེན་མཆོག་གིས་གསར་འགོད་པ་ཚོར་གསུང་དོན། གནས་མཆོག་རྡོ་རྗེ་གདན་ནི་རྒྱ་གར་ཙམ་མིན་པར་འཛམ་གླིང་གི་གནས་མཆོག་ལ་ངོས་འཛིན་བྱེད་མུས་ཡིན། ཏོག་དབྱིབས་ནད་དུག་གི་རྐྱེན་གྱིས་ད་བར་འདི་ལྟ་བུ་ཡི་མི་མང་འདུ་འཛོམས་ཐུབ་མེད་ཀྱང་ད་སྐབས་རྒྱལ་ཁབ་ཕྱི་ནང་ནས་མི་དམངས་མང་པོ་ལྷན་འཛོམས་བྱུང་བར་ཧ་ཅང་གིས་དགའ་པོ་བྱུང། འདི་ནི ྋགོང་ས་ཏཱ་ལའི་བླ་མ་མཆོག་གི་མཛད་རྗེས་ལ་བརྟེན་ནས་བྱུང་བ་ཞིག་ཡིན། ྋགོང་ས་མཆོག་གནས་འདིར་ག་དུས་ཕེབས་པ་ཡིན་ནའང་ངས་མཇལ་ཁ་ཞུ་གི་ཡོད། ལྷག་དོན་དུ་མགོན་པོ་གང་ཉིད་མཆོག་ལ་ངས་རྟག་ཏུ་སེམས་གཏིང་ནས་གུས་ཞབས་དང་བརྩི་བཀུར་ཞུ་བཞིན་ཡོད་ཅེས་གསུངས་འདུག། གཞན་ཡང་སྤྱི་ཟླ་བཅུ་གཉིས་ཚེས་སུམ་ཅུའི་ཉིན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གི་ཡུམ་ཧི་རཱ་བ་དགོངས་པ་རྫོགས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནས་སྲིད་བློན་མོ་དྷི་མཆོག་གི་མཚན་ཐོག་ནས་ཐུགས་གསོ་ཡི་གསུང་འཕྲིན་ཞིག་བསྩལ་འདུག་པ་དེའི་ནང་ངོས་ད་ལྟའི་ཆར་གནས་མཆོག་རྡོ་རྗེ་གདན་དུ་གནས་སྡོད་བྱེད་མུས་ཡིན་པས་སྐུ་ཉིད་ཀྱི་ཡུམ་གྱི་ཆེད་དུ་བསྔོ་སྨོན་ཞུ་བཞིན་ཡོད། སྐུ་ཉིད་ཀྱི་ཡུམ་ཆེན་དགུང་ལོ་དགུ་བཅུ་གོ་དགུ་བར་འཚོ་བཞུགས་ཡག་པོ་ཐུབ་ཡོད། ཁོ་མོས་རང་གི་བུ་རླབས་ཆེན་གྱི་རྒྱལ་ཁབ་འདི་ཡི་སྲིད་བློན་དུ་བདམས་ཐོན་བྱུང་བར་སྤོབས་པ་སྐྱེ་གཞིར་གྱུར་ཡོད་པ་ནི་བརྗོད་མི་དགོས་པ་ཞིག་རེད་ཅེས་ཐུགས་གསོ་མཛད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་དོན་གྲུབ་རྣམ་རྒྱལ་ལགས་དང་གུས་མིང་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་མཆོག་གིས། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་ག་ཡ་གནམ་ཐང་དུ་ཕེབས་བསུར་བཅར་གནང་འདུག་ཁ་ས་སྤྱི་ཚེས་སུམ་ཅུ་ཉིན་རྡོ་རྗེ་གདན་ནས་གནས་ཚུལ་སྤེལ་བར་གཞིགས་ན་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པད་མ་མཁའ་འགྲོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་ག་ཡ་གནམ་ཐང་དུ་ཕེབས་འབྱོར་གནང་ཡོད་པ་དང་སྐབས་དེར་ཕེབས་བསུར་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་ཡང་ཁ་མིག་དང་ཨ་རྡི་ཨ་རྡི་མིག་གི་སྤྱི་ཁྱབ། འཇིགས་མེད་དབང་སྡུད་མཆོག་གནམ་ཐང་དུ་ཕེབས་བསུར་བཅར་གནང་འདུག་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་འཇིགས་མེད་དབང་སྡུད་རྣམ་གཉིས་ཀྱིས་མོན་རྟ་དབང་གི་གྲོས་ཚོགས་འཐུས་མི་སྐུ་ཞབས་ཚེ་རིང་བཀྲ་ཤིས་ལགས་དང་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གི་སྤྱི་ཁྱབ་དྲུང་ཆེ་བསོད་ནམས་ཆོས་འཕེལ་ལགས་བཅས་ཀྱི་ལྷན་དུ།

ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་ཚོགས་གཙོའི་མཚན་ཐོག་ནས་ཨ་རིའི་གཞུང་གི་ངོས་ནས་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་སོགས་བཀའ་ལན་གནང་ཡོད་པ་རེད། དེ་ཡང་ཁ་ས་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་གསར་འགོད་བསྒྲགས་གཏམ་ཞིག་སྤེལ་ཏེ་རྒྱ་ནག་གཞུང་གིས་གོ་རིམ་འཆར་གཞི་ལྡན་པའི་སྒོ་ནས་རྒྱ་ནག་ནང་ཆོས་དད་རང་དབང་ལ་སྟངས་འཛིན་ཤུགས་ཆེ་བྱེད་བཞིན་ཡོད་པ་གསུངས་ཡོད་པ་རེད། ཉིན་དེ་རང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨ་རིའི་རྒྱལ་སྤྱའི་ཆོས་དད་རང་དབང་ལྷན་ཁང་ལ་རྒྱ་ནག་གཞུང་ནས་བོད་མི་དང་ཡུ་གུར་བའི་ཐུན་མོང་མ་ཡིན་པའི་ངོ་བོ་རྩ་མེད་བཟོ་རྒྱུའི་སྲིད་བྱུས་འགོག་སྲུང་སླད་ཨ་རིའི་གཞུང་དང་དེ་བཞིན་རྒྱལ་སྤྱའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་བཅས་ནས་གདོང་ལེན་ཇི་ལྟར་གནང་ཕྱོགས་སྐོར་ཡིག་ཐོག་འདྲི་རྩད་གནང་ཡོད། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་ལས་བྱེད་པ་བེ་རོ་ནི་ཀ་ཤུ་བས་ཆོས་དད་རང་དབང་ལྷན་ཁང་གི་ཚོགས་གཙོ་ནོ་རི་ཀྲུག་གྷུར་ལགས་ཀྱི་མཚན་ཐོག་ནས་བཀའ་ལན་ཞིག་གནང་པའི་ནང། ཨ་རིའི་གཞུང་དང་མཉམ་འབྲེལ་རྒྱལ་ཚོགས། དེ་བཞིན་ཨ་རིའི་མཐུན་ཕྱོགས་རང་དབང་དམངས་གཙོའི་རྒྱལ་ཁབ་ཚོས་རྒྱ་ནག་གཞུང་ནས་བོད་མི་དང་ཡུ་གུར་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་པའི་སྲིད་བྱུས་ཙམ་དུ་མ་ཚད། དེ་དག་གི་ཆོས་ཕྱོགས་ཀྱི་རྩ་ཆེའི་གནས་ས་དང་རིག་གཞུང་བཅས་པ་ཤུལ་མེད་དུ་བཟོ་བཞིན་པའི་གནད་དོན་དེ་གླེང་སྟེགས་གང་སར་གླེང་དགོས་པ་དང་ལྷག་པར་དུ་རྒྱ་ནག་གཞུང་ནས་ཆོས་དང་རིག་གཞུང། འགྲོ་བ་མིའི་ཐོབ་ཐང་བཅས་པ་སྲུང་སྐྱོབ་བྱེད་དགོས་པ་དེ་རྒྱ་ནག་གི་འགོ་ཁྲིད་ཚོར་ཁ་གསལ་བརྡ་ལན་སྤྲོད་དགོས་པ་ཡིན་པ་མ་ཚད་བོད་དང་ཤིན་ཅང་ཁུལ་དུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་འབྲེལ་བའི་སྒེར་དང་རྒྱ་ནག་གི་དཔོན་རིགས་དེ་བཞིན་བཟོ་ཚོང་ལས་ཁང་ལ་སོགས་པར་ཉེས་ཆད་འགེལ་བའི་སྲིད་ཇུས་བརྟན་པོ་སྲུང་དགོས་པ་གསུངས་འདུག། ཡང་འདི་ག་རླུང་འཕྲིན་ཁང་གིས་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ལ་ཉེ་སྔོན་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་རྒྱ་ནག་ཏུ་བཅའ་བཞུགས་ཨ་རིའི་གཞུང་ཚབ་པ Nicholas Burns ལགས་ཀྱིས་རྒྱ་ནག་གཞུང་ནས་བོད་དང་ཤིན་ཅང་གཉིས་སུ་མི་སྤྱོད་ལས་བརྒལ་བའི་གདུག་རྩུབ་ཅན་གྱི་སྲིད་བྱུས་མཚམས་འཇོག་བྱེད་དགོས་པར། མི་སྤྱོད་ལས་འདས་པའི་གདུག་རྩུབ་ཅན་གྱི་སྲིད་བྱུས་མཚམས་འཇོག་བྱེད་དགོས་ལུགས་གསུངས་པར་རྒྱ་ནག་གཞུང་ནས་དེ་ནི་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱེད་པ་ཡིན་ལུགས་སྐྱོན་བརྗོད་བྱས་པའི་ཐོག་དགོངས་ཚུལ་བཀའ་འདྲི་ཞུས་པར། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ངོས་ནས་གཞུང་ཚབ་པ Nicholas Burn ལགས་ཀྱིས་དེ་འབྲེལ་གནད་དོན་གླེང་སློང་གནང་པར་དགའ་བསུ་དང་བསྔགས་བརྗོད་ཞུ་གི་ཡོད་ལ་དེ་ལྟ་བུའི་གཏམ་བཤད་བརྒྱུད་དེ་རྒྱ་ནག་གི་སྲིད་བྱུས་ལ་རིམ་པས་འགྱུར་བ་འགྲོ་རྒྱུའི་རེ་བ་གནང་གི་ཡོད་ཅེས་བཀའ་ལན་གནང་ཡོད་པ་རེད།
ཡང་རྒྱ་ནག་ནས་སི་པན་ནང་འགྲུལ་པ་ཡོང་མཁན་ཚོར་གནམ་ཐང་ནས་ཏོག་དབྱིབས་ནད་ཡམས་བརྟག་དཔྱད་གནང་དགོས་པ་སི་པན་གཞུང་གིས་བཀའ་རྒྱ་བཏང་གནང་འདུག་དེ་རིང་རེས་གཟའ་སྤེན་པའི་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་ནས་མཁའ་ལམ་བརྒྱུད་སི་པན་ནང་འགྲུལ་པ་ཡོང་མཁན་ཚོ་དེ་རིང་རེས་གཟའ་སྤེན་པ་ནས་བཟུང་གནམ་ཐང་ནས་རྒྱ་ནག་གི་འགྲུལ་པ་ཚོར་ཏོག་དབྱིབས་ནད་ཡམས་འགོས་ཡོད་མིན་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་སི་པན་གཞུང་གིས་བཀའ་བཏང་གནང་འདུག་སྔོན་འགོག་ཐབས་ལམ་དེ་ནི་ཉུང་མཐར་ཡང་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་བར་གནང་རྒྱུ་ཡིན་པ་དང་རྒྱ་ནག་ནས་སི་པན་ནང་འགྲིམ་འགྲུལ་བྱེད་མཁན་འགྲུལ་པ་ཡོངས་སུ་རྫོགས་པར་བཟོད་བསྲན་གནང་ཆེད་གནམ་ཐང་རང་ནས་ཚ་བ་བརྟག་དཔྱད་བྱེད་དགོས་པ་མ་ཟད། ཏོག་དབྱིབས་ནད་ཡམས་འགོས་ཡོད་མིན་ཡང་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་སི་པན་གཞུང་འབྲེལ་འཕྲོད་བསྟེན་ལས་ཁང་གིས་གསལ་སྟོན་གནང་འདུག་ཡང་སི་པན་གྱི་འཕྲོད་བསྟེན་བློན་ཆེན་སྐུ་ཞབས Carolina Darias མཆོག་གིས་རྒྱ་ནག་ནས་ནད་འབུ་གསར་པ་འཁྱེར་ཡོང་སྲིད་པའི་ཐོག་ལ་བློ་འཚབ་ཆེན་པོ་འདུག་ཅེས་ཁ་སང་རེས་གཟའ་པ་སངས་ཉིན་གསར་འགོད་ལྷན་ཚོགས་ཐོག་གསལ་སྟོན་གནང་འདུག།

རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་རྩ་མེད་སེལ་བའི་དམ་དྲག་གི་སྲིད་བྱུས་ལ་མང་ཚོགས་ཁྲོད་ནས་ངོ་རྒོལ་ཤུགས་ཆེ་ཐོན་པའི་རྗེས་ཟླ་བ་འདིའི་འགོ་སྟོད་དུ། རྒྱ་ནག་གཞུང་ནས་ཏོག་དབྱིབས་ནད་བརྟག་དཔྱད་རིམ་པ་བྱེད་དགོས་པའི་ཆ་རྐྱེན་དང་ནད་པ་ཟུར་བཀག་བྱེད་རྒྱུ། དེ་བཞིན་ཐེམ་སྤང་བཀའ་རྒྱ་བཏང་པ་སོགས་དམ་དྲག་གི་སྲིད་བྱུས་དེ་རིགས་ལྷོད་དུ་བཏང་ཡོད་ཅིང། དེ་རྗེས་གློ་བུར་དུ་རྒྱ་ནག་རྒྱལ་ཡོངས་སུ་ནད་འགོས་ཁྱབ་ཇེ་ཆེར་སོང་ནས་དཔལ་འབྱོར་ཉམས་རྒུད་དང་རྒྱལ་སྤྱིའི་ཐོག་ནས་རྒྱ་ནག་གི་གནས་སྟངས་ལ་བློ་འཚབ། དེ་བཞིན་ཨ་རི་དང་ཨིན་ཧྥཱན་ལ་སོགས་པའི་ཡུལ་གྲུ་མང་པོས་རྒྱ་ནག་ནས་ཡིན་པའི་འགྲུལ་པ་ཚོའི་ཐོག་དམ་དྲག་དང་དོགས་ཟོན་བྱེད་པའི་གནས་སྟངས་སུ་གྱུར་ཡོད་པ་རེད། རོའེ་ཏར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན་རེས་གཟའ་སྤེན་པའི་ཉིན་ཕྱི་ལུགས་གནམ་ལོ་གསར་ཚེས་ཀྱི་སྔ་ནུབ་ཏུ་རྒྱ་ནག་གི Weibo དང NetEase གསར་ལས་ཁང་ལྟ་བུའི་སྤྱི་ཚོགས་དྲ་རྒྱའི་སྟེང་མི་མང་སྟོང་ཚོ་མང་པོས་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཀྱི་གནས་སྟངས་ཐད་འདས་པའི་ལོ་གསུམ་རིང་དམ་དྲག་གི་གནས་སྟངས་འོག་མང་ཚོགས་ལ་དཀའ་ངལ་ཇི་འཕྲད་དང་སྒེར་གྱི་མྱོང་ཚོར་དང་འབྲེལ་ཏེ་སེམས་ཚོར་གྱི་པར་རིས་དང་བརྙན་ཐུང་ལ་སོགས་པ་བརྒྱུད་བགྲོ་གླེང་དང་གླེང་སློང་ཤུགས་ཆེ་བྱུང་ཡོད་ཀྱང་སྤྱི་ཚོགས་དྲ་རྒྱའི་ཁེ་ལས་ནས་དེ་དག་ནག་བསུབ་ཏུ་བཏང་ནས་ལྟ་ཀློག་བྱ་རྒྱུ་མཐོང་རྒྱུ་མེད་པ་བཟོས་ཡོད་འདུག། རོའེ་ཏར་གསར་འགྱུར་ལས་ཁང་གིས་གོང་གསལ་སྤྱི་ཚོགས་དྲ་རྒྱ་གཉིས་སུ་འདྲི་རྩད་བྱས་ཀྱང་ཡ་ལན་གང་ཡང་བྱུང་མེད་པ་རེད། གནས་ཚུལ་ནང་གསལ་བར་རྒྱ་ནག་གི་ཝི་པོ་སྤྱི་ཚོགས་དྲ་རྒྱའི་སྟེང་རྒྱ་རིགས་ཤིག་ནས་དྲ་ཐོག་བསམ་ཚུལ་སྤེལ་བ་ཞིག་ལ་མི་གྲངས་ས་ཡ་བཞི་ཙམ་གྱིས་ལྟ་ཀློག་བྱུང་བའི་རྗེས་རེས་གཟའ་སྤེན་པའི་ཉིན་དེ་དག་གློ་བུར་དུ་མཐོང་རྒྱུ་མེད་པ་ཆགས་འདུག་ལ། དྲ་རྒྱ་བེད་སྤྱོད་བྱེད་མཁན་ཚོས་དྲ་རྒྱའི་ཐོག་གི་སྨྲ་བརྗོད་རང་དབང་ལ་དེ་ལྟར་བཀག་སྡོམ་བྱས་པ་ནི་རྒྱ་ནག་དམར་པོའི་གཞུང་ནས་ཏོག་དབྱིབས་ནད་ཡམས་འགོས་ཁྱབ་འགྲོ་བཞིན་པ་དེ་རྣོ་ངར་ཆེ་བའི་ཆབ་སྲིད་ཀྱི་གནད་དོན་ཞིག་ལ་ངོས་འཛིན་གྱིས་དམ་དྲག་བྱེད་བཞིན་ཡོད་པར་སྐྱོན་བརྗོད་བྱེད་བཞིན་ཡོད་འདུག་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཐོག་གནས་ཚུལ་བཀོད་སྤེལ་བྱེད་མཁན་མང་པོས་ཏོག་དབྱིབས་ནད་ཡམས་འདིས་ཕྱི་ལོ་གསར་པའི་དགའ་སྟོན་སྲུང་བརྩི་བྱ་རྒྱུའི་སྤྲོ་སྣང་མེད་པ་བཟོས་སོང་བ་སོགས་ཀྱི་བསམ་ཚུལ་འདོན་མཁན་མང་དག་ཞིག་བྱུང་འདུག་ལ་ཡང་འགའ་རེས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་གྱི་ལོ་འདི་ཏོག་དབྱིབས་ནད་ཡམས་གཙང་སེལ་ཕྱིན་ནས་རྒྱུན་ལྡན་གྱི་འཚོ་བ་རོལ་ཐུབ་པའི་དུས་ཤིག་ལ་སླེབས་པའི་སྨོན་འདུན་བྱེད་མཁན་ཡང་ཡོད་འདུག།
ཡང་ཉི་ཧོང་གཞུང་ནས་རྒྱང་ཐག་ཀི་ལོ་མི་ཀྲ་སུམ་སྟོང་བར་སྙོབ་ཐུབ་པའི་མེ་ཤུགས་འཕུར་མདེལ་བཟོ་སྐྲུན་གྱི་ལས་འཆར་བཀོད་སྒྲིག་གནང་བཞིན་པ་དང་མེ་ཤུགས་འཕུར་མདེལ་དེ་དག་ཕྱི་ལོ་ཉིས་སྟོང་སུམ་ཅུ་ཐམ་པ་ནང་ཚུད། དམག་གྲྭར་བཀོད་ཐུབ་པའི་དམིགས་ཡུལ་བཟུང་གི་ཡོད་པ་རེད་བཞག་དེ་རིང་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་ཉི་ཧོང་གི་རྒྱལ་ས་ཊོ་ཀྱོ་ནས་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཉི་ཧོང་གི་བདེ་འཇགས་བློན་ཆེན་མཆོག་གིས་རྒྱང་ཐག་ཀི་ལོ་མི་ཀྲ་སུམ་སྟོང་བར་རམ་ཡང་མའིལ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་ཙམ་དུ་སྙོབ་ཐུབ་པའི་མེ་ཤུགས་འཕུར་མདེལ་བཟོ་སྐྲུན་གྱི་ལས་འཆར་བཀོད་སྒྲིག་གནང་བཞིན་ཡོད་པ་དང། དེའི་དམིགས་ཡུལ་ནི་རིང་མིན་ཕྱི་ལོ་ཉིས་སྟོང་སུམ་ཅུ་ལོའི་ནང་མེ་ཤུགས་འཕུར་མདེལ་དེ་དམག་གྲྭར་བཀོད་ཐུབ་རྒྱུར་དམིགས་པ་ཞིག་ཡིན་པ་རེད་ཅེས་ཊོ་ཀྱོ་གསར་ལས་ཁང་གིས་དེ་རིང་རེས་གཟའ་སྤེན་པའི་ཉིན་གནས་ཚུལ་བཀོད་འདུག་ཡང་ཉི་ཧོང་གཞུང་གིས་ཕྱི་ལོ་ཉིས་སྟོང་སུམ་ཅུ་ལོའི་སྔོན་ཙམ་དུ་རྒྱང་ཚད་ཀི་ལོ་མི་ཀྲ་ཉིས་སྟོང་ཙམ་སྙོབ་ཐུབ་པའི་མེ་ཤུགས་འཕུར་མདེལ་བཟོ་སྐྲུན་གནང་སྟེ་དམག་གྲྭར་བཀོད་རྒྱུའི་འཆར་གཞི་བཏོན་གནང་ཡོད་པ་དང་དེ་བཞིན་ཀི་ལོ་མི་ཀྲ་སུམ་སྟོང་ཙམ་ལ་སྙོབ་ཐུབ་པའི Hypersonic ཟེར་བའི་མེ་ཤུགས་འཕུར་མདེལ་དེ་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔའི་ནང་ཚུད་དུ་དམག་གྲྭར་བཀོད་རྒྱུའི་ལས་འཆར་བཀོད་ཡོད་པ་རེད། ཤིན་ཏུ་མགྱོགས་པའི་མེ་ཤུགས་འཕུར་མདེལ་དེས་ཀོ་རི་ཡ་དང་རྒྱ་ནག་གི་ས་ཁུལ་ཁག་ཅིག་ནང་སྙོབ་ཐུབ་ཀྱི་ཡོད་ལུགས་གོང་ཞུས་བརྒྱུད་ལམ་ནང་གནས་ཚུལ་མུ་མཐུད་བཀོད་འདུག་ཉི་ཧོང་གཞུང་གིས་འདི་ལོའི་ལོ་འཁོར་སྔོན་རྩིས་ནང་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་སུམ་བརྒྱ་ཉི་ཤུ་ཙམ་གྱི་བདེ་སྲུང་གི་ཆེད་འགྲོ་གྲོན་གཏོང་རྒྱུར་གཏན་འབེབས་གནང་ཡོད་པ་སོགས་གནས་ཚུལ་ནང་བཀོད་འདུག།

ནག་ཉེས་ར་སྤྲོད་བྱུང་ཚུལ་གྱིས་བཙོན་དུས་ཀྱི་ཉེས་ཆད་རིམ་པ་བཀལ་ཡོད་པ་རེད། རེས་གཟའ་པ་སངས་ཉིན་སླར་ཡང་མིའན་མཱར་གྱི་ཁྲིམས་ཁང་ནས་ལྕམ་ཨན་སན་སུའུ་ཀི་མཆོག་ནས་སྲིད་འཛིན་གྱི་ལས་ཡུན་རིང་ཐད་འཕུར་གནམ་གྲུ་བེད་མེད་ལོངས་སྤྱོད་བྱས་ཚུལ་དང་འབྲེལ་ཏེ་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་འོག་ལོ་བདུན་རིང་བཙོན་དུས་ཀྱི་ཁྲིམས་ཐག་བཅད་འདུག་པ་དང། ཁྱོན་ལྕམ་སྐུ་མཆོག་ལ་ལོ་སུམ་ཅུ་སོ་གསུམ་རིང་གི་བཙོན་དུས་ཁྲིམས་ཐག་ཕོག་ཡོད་པ་རེད། ཁྲིམས་བཤེར་གྱི་བརྒྱུད་རིམ་སྐབས་ཁྲིམས་ཁང་ནས་གསར་འགོད་པ་ཡོང་མི་ཆོག་པ་མ་ཚད་ལྕམ་ཨན་སན་སུའུ་ཀི་མཆོག་གི་ཁྲིམས་རྩོད་པ་ལ་ཡང་ཁྲིམས་གཏུག་དང་འབྲེལ་བའི་གནས་ཚུལ་བརྒྱུད་བསྒྲགས་བྱེད་མི་ཆོག་པའི་བཀའ་རྒྱ་བཏང་འདུག་ལ། གནས་ཚུལ་འབྱུང་ཁུངས་ཤིག་ནས་ད་ཆ་ལྕམ་སྐུ་མཆོག་ལ་ཁྲིམས་བཤེར་གྱི་བརྒྱུད་རིམ་ཆ་ཚང་མཇུག་སྒྲིལ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་མིའན་མཱར་གྱི་ཁྲིམས་ཁང་གི་ཁྲིམས་བཤེར་དེ་བཅོས་མའི་ཁྲིམས་བཤེར་ཞིག་ཡིན་པར་སྐྱོན་བརྗོད་བྱས་འདུག་ད་རེས་ཀྱི་ཁྲིམས་བཤེར་སྐབས་མིའན་མཱར་གྱི་སྲིད་འཛིན་ཟུར་པ་ཝིན་མེང་ལགས་སུ་ཡང་ལོ་བདུན་གྱི་བཙོན་དུས་ཁྲིམས་ཆད་ཕོག་ཡོད་འདུག་ལ་ཁོང་རྣམ་གཉིས་ནས་ཁྲིམས་ཐག་ལ་ཞུ་གཏུག་བྱ་རྒྱུ་ཡིན་པ་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་བཞིན་པ་ཡིན། དེ་ནས་གནད་དོན་གླེང་མོལ་གྱི་ལས་རིམ་ནང། རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ཀུ་ལུ་དཔལ་རབ་གླིང་བོད་མིའི་གཞིས་ཆགས་ཀྱི་ཉེ་འཁྲིས་སུ་ཆགས་པ། དྭགས་པོ་བཤད་སྒྲུབ་གླིང་དགོན་པའི། ལྡིང་གུང་རིན་པོ་ཆེའི་ཡིད་ཆེས་དགེ་རྩའི་མཚན་ཐོག་ནས་མོན་ཡུལ་གྱི་བུ་ཕྲུག་སློབ་མ་ཚོར་གཟིགས་རྟོག་གནང་རྒྱུའི་ལས་རིམ་སྤེལ་བཞིན་ཡོད་ཅིང་ད་བར་མོན་ཁུལ་གྱི་བུ་ཕྲུག་མང་པོ་ཞིག་བོད་ཕྲུག་ཁྱིམ་སྡེར་སློབ་འཇུག་བྱས་ནས་དེ་དག་ལ་རྒྱུན་དུ་གཟིགས་རྟོག་གནང་བཞིན་ཡོད་པ་སོགས་འདས་པའི་ལོ་བཅུ་ལྷག་ཙམ་གྱི་རིང་བུ་ཕྲུག་ཚོའི་མདུན་ལམ་བསྐྲུན་ཕྱོགས་ཐད་ཕྱག་ལས་བྱེད་སྣང་སྐོར་སྐྱབས་རྗེ་ལྡིང་གུང་རིན་པོ་ཆེ་མཆོག་དང་ལྷན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་པའི་ལས་རིམ་གསན་རོགས་གནང།

ཨཱ་ནི། དགེ་ཕྲུག་མོན་པ་འདི་འདྲའི་མང་པོ་ཞིག་ཡོད་རེད་ད་དེའི་རྒྱུད་ནས་ཡང་མོན་འདི་ཕར་ཅིག་འགྲོ་ཡ་ཅིག་ཆགས། ཨཱ་ནི། དེ་མ་ཚད་སྐུ་གོང་མའི་དགེ་ཕྲུག་འདི་འདྲའི་མོན་པ་འདི་འདྲའི་མང་པོ་འདུག་གོ་དེ་འདྲའི་ཆགས་ནས་ཨཱ་ནི་ད་ཅིག་ལས་ཀ་འདི་འདྲའི་ཙག་གི་ཙིག་གི་འདི་འདྲའི་བྱེད་ཡ་འདྲ་བོ་འདི་འདྲ་ཅིག་མང་པོ་ཅིག་ཁོ་ལས་ཀྱི་འདི་འདྲ་ཅིག་གྲུབ་སོང་དེ་གྲུབ་དུས་སྐབས་ལ་ཁོང་ཚོས་ཁ་བཤད་ཅིག་བྱས་པ་ཡིན་ན་ད་རིན་པོ་ཆེ་ཁྱེད་རང་སྐུ་གོང་མའི་མཚན་ཐོག་ལ་ཨཱ་ནི་དགེ་རྩ་ཚོགས་པ་ཞིག་བཙུགས་ན་ཡག་པོ་ཡོད་རེད་ད་འདི་འདྲའི་ཁོང་ཚོ་གི་འབོད་སྐུལ་འདྲ་བོ་ལབ་ཀྱི་ཡོད་རེད་པ་ད་འདི་འདྲའི་བསམ་འཆར་ཐུན་མོང་གི་འདི་འདྲའི་བྱུང་ནས་ཨ་ནི། ང་ཚོ་ད་ཕ་གིའི་ཧི་མ་ལ་ཧི་མ་ཅལ་གི་ཨ་ནི་ཀུ་ལུ་རྫོང་ལ་ཨ་ནི་ད་དེ་ལྡིང་གུང་རིན་པོ་ཆེ་དགེ་རྩ་ཚོགས་པ་ལབ་མཁན་གཅིག་ད་ང་ཚོ་ཚོགས་པ་ཞིག་དབུ་བཙུགས་པ་རེད། ད་དེ་ལ་ཕྱག་ལས་གནང་མཁན་ད་ང་ཚོ་དྭགས་པོ་གྲྭ་ཚང་གི་སྐུ་གཞོགས་རྒན་པ་མང་པོ་ཅིག་ཡོད་རེད། ཨ་ནི་ད་ག་ནང་བཞིན་ཡང་ཉི་མ་ང་ཚོའི་གྲྭ་ཚང་གི་ཧིན་དི་རྒན་ལགས་ཞུ་མཁན་ཅིག་རེད་རྒན་ལགས་ཡང་ཡོད་རེད་འོ་དེ་འདྲ་བྱས་ན་ད་ང་ཚོ་འཛུགས་ཡས་འདྲ་བོ་དེ་འདྲ་དེ་འདྲ་བྱས་ན་ད་ཅིག་འགོ་ཚུགས་འདྲ་བོ་བྱུང་པ་རེད་ལགས། འདི་ག་དུས་དབུ་ཚུགས་པ་རེད་ལགས། ད་དེ་ཡིན་ཕྱི་ལོ་ཕལ་ཆེར་ད་ཉིས་སྟོང་བཅུ་བཅུ་གཅིག་ཨེ་ཡོད་དེ་བར་དེ་བར་ཅིག་ཡིན་ང་ཡག་པོ་རང་གསལ་པོ་དྲན་གི་མི་འདུག་འོ་དེ་འདྲ་བྱས་པ་ནི།
ལགས་སོ། རིན་པོ་ཆེ་སྐུ་གོང་མ་དང་ད་ལྟ་མོན་ཁུལ་ལ་ཡང་དམིགས་བསལ་འབྲེལ་བ་ཅིག་ཡོད་ས་རེད་འདི་ག་འདྲ་རེད་ལགས། ལགས་ད་དུ་སུས་ཤ་ད་ད་ངའི་སྐུ་གོང་མའི་མཚན་འདི་ལ་ད་ལྡིང་གུང་རིན་པོ་ཆེ་ཟེར་ཞུ་གི་ཡོད་རེད་ལྡིང་གུང་བློ་བཟང་མཐུ་སྟོབས་གྲྭ་ཚང་གི་མཁན་ཟུར་རེད་དེ་ནས་ད་ལྟ་ང་ཚོའི་ད་ལམ་རིམ་གྱི་ཅིག་ད་ང་ཚོའི་གྲྭ་ཚང་འདི་ད་ཅིག་ལམ་རིམ་གྱི་བཀའ་བབས་ཀྱི་གྲྭ་ཚང་ཡིན་དུས་རིན་པོ་ཆེ་ལམ་རིམ་གྱི་བསྟན་པའི་བདག་པོ་གཅིག་ཏུ་ཆགས་ཀྱི་ཡོད་པ་འདྲ། དེ་ཡིན་དུས་སྐབས་ལ་ད་ང་ཚོ་བོད་ལ་ཨ་ནི་ལྔ་བཅུ་ང་དགུ་སྔོན་ནས་བོད་ལ་ཅིག་གྲྭ་རྒྱུན་མོན་ད་ངོས་ཕྱོགས་ནས་མང་པོ་ཅིག་ཕེབས་ཀྱི་ཡོད་ས་རེད་ད་མོན་ངོས་ཕྱོགས་ནས་མང་པོ་ཅིག་ཕེབས་དུས་སྐབས་ལ་ད་ཨ་ནི་རིན་པོ་ཆེ་གི་སློབ་མ་དེ་འདྲས་མང་པོ་ཅིག་མོན་པ་བྱས་ཨ་ནི་དེ་རྗེས་མ་ད་ལྔ་བཅུ་ང་དགུ་ལོར་གྱི་དེ་ཚ་ང་ཚོ་བོད་ཤོར་དེ་རྗེས་ལ་ད་ད་ང་ཚོ་ཕ་གི་ད་ལུང་པ་མོན་གྱི་ལུང་པ་ལྷའུ་ཟེར་མཁན་ཞིག། ལྷའུ་ཟེར་བའི་ལུང་པ་ཅིག་ཡོད་རེད། དེ་ནས་ནི་ཁོ་ཚོས་ད་ང་ལ་ཅིག་འབྲེལ་བ་བྱས་ནས། ཨ་རིན་པོ་ཆེའི་སྐུ་གོང་མའི་དགེ་ཕྲུག་ཡིན། འོ་འདུག་སེ། ལབ་མཁན་དེ་འདྲ་འདུག་ཨ་ནི་ཁོ་ཚོའི་གི་ལོ་རྒྱུས་བཤད་པ་ཡིན་ན། ད་ཅིག་བོད་དྭགས་པོ་གྲྭ་ཚང་ལ་ཨ་ནི། རྒྱ་གར་ནས་དཔེ་ཆ་ལྟ་མཁན་སློབ་གཉེར་བ་མང་པོ་བྱོན་དུས་སྐབས་ལ་ཨ་ནི། མོན་ཡང་ཁུལ་ནས་མང་ཤོས་ཅིག་སླེབས་ཀྱི་ཡོད་ས་རེད་གྲྭ་རྒྱུན་ཡོང་ས་ཅིག་ལྔ་བཅུ་ང་དགུ་སྔོན་ལ། ཨ་ནི་བྱས་ཙང་ད་འོ་འདུག་སེ། ཁོ་ཚོའི་གི་ད་དྭགས་པོ་གྲྭ་ཚང་དང་འབྲེལ་བ་ཆགས། དེ་ནས་ཨ་ནི་རིན་པོ་ཆེ་གི་འདུག་སེ་སློབ་མ་ཆགས་རྒྱུ་འོ་དེ་འདྲ་རེད་ཤག།

བྱེད་པ་ཅན་དེ་འདྲ་ག་རེ་ག་རེ་བྱུང་ཡོད་ན་ཡང་ལྷག་པར་དུ། ཕར་བོད་ལ་ཕེབས་སློབ་གཉེར་གནང་དེ་ནས་ཕ་རང་ཅག་མོན་ལ་ཕར་ལོག་ཕེབས་ཀྱི་ཡོད་རེད་པས། རེད་ད་མང་ཆེ་བ་ཞིག་ད་དེ་འདྲ་རེད་ཤག་ཨ་ནི། སྤྱི་དང་ད་ཁོང་ཚོས་བཤད་སྲོལ་འདྲ་བོ་ཅིག་ལ། ཨ་ནི་སྤྱི་དང་ད་མོན་ལ་ད། ཁོ་རང་ཚོ་གི་མཚོ་སྣ་བ་ཆོག་འདི་པ་ཨ་ནི་མཚོ་སྣ་རིན་པོ་ཆེ། ཨ་ནི་སྐུ་གོང་མའི་གོང་མ་གོང་མ་དེ་ཚོ་ལ་ཅིག་ཁོང་ཚོ་བཀའ་སློབ་འདྲ་བོ་ཞུས་ནས་ད་མོན་པ་དེ་ཚོ་གི་ད་ང་ཚོ་ཕ་གི། ནས་བོད་ལ་ད་འདུག་སེ་སློབ་སྦྱོང་བྱེད་ག་འགྲོ་དགོས་ཀྱི་འདུག་ཨ་ནི་ད་གདན་ས་ག་པར་ཕྱིན་ན་ཡག་ག་ཡོད་རེད། དེ་འདྲའི་ཁོ་ཚོ་བཀའ་མོལ་འདྲ་བོ་ཞུས་ཏེ་ཕྱིན་དུས་སྒང་ལ་རིན་པོ་ཆེ་གི་སྐུ་གོང་མའི་གོང་མ་དེ་ཚོ་ཅིག་གིས། ཨ་ནི་ད་མོན་པ་ཟེར་མཁན་འདི་ཨ་ནི་གྲོད་ཁོག་ཆེན་པོ་རེད། ཨ་ནི་བྱས་ཙང་ད་ད་དགོན་པ་ཡག་ཤོས་འདི་ནི་ཡ་གི་དྭགས་པོ་གྲྭ་ཚང་ཡོད་རེད། བྱས་ཙང་དྭགས་པོ་གྲྭ་ཚང་འདི་ཏོག་ཙམ་ཐག་ཉེ་བ་ཆགས་ཀྱི་རེད། ནི་དྭགས་པོ་གྲྭ་ཚང་ནང་ཐུག་པ་ཡག་པོ་བཏང་གི་རེད། ད་ག་ནང་བཞིན་ལམ་རིམ་གྱི་གྲྭ་ཚང་བསམ་གྱི་མི་ཁྱབ་པ་ཅིག་རེད། བྱས་ཙང་ད་དེ་རང་འགྲོ་ན་ཁྱེད་རང་ཚོ་དཔེ་འཚམ་པོ་ཡོད་རེད། འདུག་སེ་བཀའ་གནང་ནས་ཨ་ནི་ད་ཅིག་མོན་པ་དང། ཨ་ནི་འདི་འདྲས་ཅིག་ད་མོན་པའི་གྲྭ་རྒྱུན་མང་པོ་ཕལ་ཆེར་འདི་འདྲས་ཅིག་ཆགས་ཡོད་ས་རེད། ཨ་ནི་ཡིན་ནས་ད་འདི་ང་ད་ང་ལོ་རྒྱུས་འདི་འདྲས་ད་ག་ཡེ་མཇལ་མ་སོང་སྟེ་ང་རང་ཚོས་ད་སྔོན་མ་དྭགས་པོ་གྲྭ་ཚང་ལ་ཡང་དཀའ་ཆེན་མོན་གྲུ་བཏགས་ཟེར་མཁན་དང་དགེ་བཤེས་ངག་དབང་གྲགས་པ་ཟེར་མཁན་དང།

དྭགས་པོ་གྲྭ་ཚང་གི་དགེ་རྒན། སྐུ་གཞོགས་བྱས་ད་གྲྭ་རྒྱུན་བྱས། དེ་ནས་མར་མོན་ལ་ཕེབས་ནས་ད་ལྟ་ཟི་ལིང་དགོན་པ་ལབ་ཡག་ཅིག་བཙུགས་ཡོད་རེད། ཨ་ནི། རྒན་ཁོ་རང་གི་མཚན་ལ་རྒན་ཁམས་གསུམ་དབང་འདུས་ཟེར་གྱི་ཡོད་རེད་རྒན་ཁོ་རང་ཡང་དྭགས་པོ་གྲྭ་ཚང་གི་འདི་རེད་ཤག་གྲྭ་པ་བྱས། ང་ཡང་མོན་བྱང་འདི་པར་འགྲོ་དུས་སྒང་ལ་ཁོ་རང་གི་ཐེངས་མ་ཅིག་མར་ལན་བསྐུར་ནས་ད་རིན་པོ་ཆེ་ང་རྒས་འཁོགས་བྱས་ནས་མར་ཡོང་ཐུབ་ཀྱི་མི་འདུག་རིན་པོ་ཆེ་མཇལ་ཁར་ཡོང་ཐུབ་ཀྱི་མི་འདུག་སྐུ་གོང་མའི་ཆོས་འབྲེལ་ཡོད། བྱས་ཙང་རིན་པོ་ཆེ་ཡར་ཅིག་ད་ཡར་རི་སྒང་ལ་ཅིག་ཕེབས་རོགས་བྱེད་དེ་ནས་གསུངས་ནས་ང་རྒན་རྩ་ལ་ཡར་བཅར། རྒན་ཁོ་རང་གི་གྲྭ་ཚང་གི་ལོ་རྒྱུས་ད་ནས་མི་ཅིག་མང་པོ་ཞིག་གསུང་གི་འདུག་དེ་གསུངས་ད་ལྟ་ཕ་གི་ལས་བྱང་ད་ལྟ་ཡ་གི་ལུང་པ་དེ་ཡར་ལ་ཡོད་རེད་དེ་ལ་ད་ད་ལྟ་སི་ལིང་དགོན་པ་ལབ་ནས་རྒན་གི་དགོན་པ་ཅིག་ཕྱག་བཏབ་ཡོད་རེད་དེ་རྗེས་ལ་རྒན་དགོངས་པ་རྫོགས་རྒན་གི་ཡང་སྲིད་ཅིག་འཁྲུངས་ཡོད་རེད་ཡང་སྲིད་ཅིག་འཁྲུངས་ནས་ད་ཨ་ནི་ཕ་གི་ད་ལྟ་སེ་ར་ལ་བླ་པ་སློབ་གཉེར་ཅིག་གནང་ག་ཕེབས་ཤག། ཨ། ད་ག་ནང་བཞིན་ཡང་ང་ཚོ་དྭགས་པོ་གྲྭ་ཚང་གི་དགེ་བཤེས་ཏོག་ཙམ་ད་མཚན་སྙན་གྲགས་ཆེ་བ་འདྲ་བོ་ཞིག་དགེ་བཤེས་རིག་འཛིན་ཟེར་མཁན་ཞིག་ཡོད་པ་འདྲ། འོ་དེ་གིས་ཡང་ཅིག་མོན་ལྔ་བཅུ་ང་དགུ་རྗེས་ལ་འདི་པར་ཚུར་ཕེབས། གྲྭ་ཚང་གི་གྲྭ་པ་དེ་ཚོ་རུག་རུག་བཟོས་ཨ་ནི་ཡང་འདི་པར་ཅིག་ཆོ་ག་ཕྱག་ལེན་དང་དེ་འདྲ་དེ་དེ་གནང་ཆ་དཔེ་ཡག་པོ་ཡོད་ས་རེད། ཨ་རིན་པོ་དགེ་བཤེས་ལགས་དེ་ནམ་ཤུ་ལབ་ཡག་ལུང་པ་དེ་ནས་རེད་ད་སློབ་མ་ཡང་མང་པོ་ཡོད་པ་འདྲ། འདི་ནི་དགེ་བཤེས་ལགས་ཀྱི་དགོངས་པ་གཙོ་བོ་ད་ལྟ་ད་སྐུ་འཕྲེང་བཅུ་བཞི་པ་རྒྱལ་བ་དགོན་གནས་བཅུ་བཞི་པས་ངོས་འཛིན་གནང་ནས་ད་ལྟ་རིག་འཛིན་རིན་པོ་ཆེ་ཟེར་མཁན་ཞིག་ཡོད་རེད་དགེ་བཤེས་ལགས་ཀྱི་ཡང་སྲིད་རེད་ཨ་ནི་ད་ལྟ་མ་འབྲས་སྤུངས་ལ་ད་བསླབ་པ་སློབ་གཉེར་གནང་ནས་རིན་པོ་ཆེ་ཕལ་ཆེར་ཕར་ཕྱིན་དབུ་མ་དེ་པ་ཅིག་དེ་འདྲ་ཕེབས་ཡོད་ས་རེད་ཕྱག་དཔེ་ཡག་པོ་གཟིགས་ཀྱི་ཡོད་རེད་འོ་དེ་འདྲའི་རེད་བ་ཞིག་རེད་ཤག།
ལོས་ལོས། ད་ལྟ་རིན་པོ་ཆེ་ཕ་གི་ཨ་རུ་ན་ཅལ་ད་མོན་ཁུལ་དུ་བ་ལ་ཡ་ཞུ་བ་ཞིག་ཆོས་ཕྱོགས་ཀྱི་ཐོག་ནས་འབྲེལ་བ་དེ་འདྲ་འདུག་ལ་དེ་སྔ་ཨ་ནི་ཕ་གི་ཡང་ཅིག་ད་ལྟ་མངའ་སྡེ་སྤྱི་ཁྱབ་བློན་ཆེན་ཕེབས་པའི་སྐབས་དུ་བ་ལ་ཡིན་ནས་ཕ་གི་འབྲེལ་བ་དེ་འདྲ་འདུག་ད་དེ་ད་ལྟ་སྐུ་གོང་མའི་གི་ཕ་གི་ཆོས་འབྲེལ་དང་ཅིག་ད་དུ་བ་ཕྱག་བཞེས་མང་པོ་ཞིག་ཡོད་རེད

མ་ད་བྱུང་རིམ་འདྲ་བོ་དེ་ད་དགུ་བཅུ་གོ་གཉིས་ལོ་ལ་མ་དུ་ཕྱིན་པ་རེད། ཨ་ནི་དགུ་བཅུ་གོ་གཉིས་ལོ་ལ་མ་ཕྱིན་དེའི་སྔོན་ལ་ཡང་ང་རྡ་རམ་ས་ལ་རྣམ་རྒྱལ་གྲྭ་ཚང་ལ་ཏོག་ཙམ་བསྡད་རེད། ལོ་ཕལ་ཆེར་རྣམ་རྒྱལ་གྲྭ་ཚང་དེ་པ་ལོ་གཉིས་དེ་པ་བསྡད་ནས་རྣམ་རྒྱལ་གྲྭ་ཚང་ཚོགས་ཞུགས་དང་སྒྲིག་ཞུགས་དེ་འདྲ་ག་ཡེ་བྱས་ཡོད་མ་རེད་ཕ་ནས་སྐུ་མདུན་གྱིས་དམིགས་བསལ་གྱི་ད་ཕ་གི་ཁང་པ་ཅིག་གནང་རེད་ད་ལྟ་སྐྱབས་རྗེ་བླ་ཏི་རིན་པོ་ཆེ་གི་གཟིམ་ཆུང་རྙིང་པ་ཆུང་ཆུང་ཁང་པ་ཆུང་ཆུང་ཞིག་ཡོད་རེད་འདུག་གོ་ལྷ་ཁང་གི་འོག་དེ་ལ་དེ་ང་ལོ་གཉིས་ཕ་གི་ལ་ད་དགུ་བཅུ་ཐམ་པ་ནས་དགུ་བཅུ་གོ་གཉིས་བར་དུ་ཕ་གི་བྱས། ཕ་གི་བསྡད་པའི་སྐབས་དུ་ལ་བདུན་མཁར་བྲིས་ཟིན་ས་དེ་ད་ལྟ་ཨ་ནེ་ང་རང་ཚོ་དྭགས་པོ་གྲྭ་ཚང་གི་རིན་པོ་ཆེ་ད་ལྟ་རྟ་དབང་མཁན་ཟུར་ཨ་ནེ་སྦོམ་སྡི་ལ་ལ་བཞུགས་མཁན་གུ་རུ་རིན་པོ་ཆེ་བཞུགས་ནས་ཤི་ཡོད་རེད། རིན་པོ་ཆེའི་སྐུ་མདུན་རྩ་ནས་ཟླ་བདུན་ཡོན་ཏན་ཁ་ཁྲིད་དེ་ཚོ་སྦྱངས། དེ་ནས་དགུ་བཅུ་གོ་གཉིས་ལོར་སྐུ་མདུན་གྱིས་ད་གཟིམ་ཆུང་མཇལ་ཁ་དེ་འདྲ་བྱས་ནས་མ་ད། འབྲས་སྤུངས་ལ་མ་དཔེ་ཆ་བལྟ་ག་འགྲོ་ན་ཡག་པོ་ཡོད་རེད་ཏི་ཀ་གནང་ནས་མ་འབྲི་སྤུངས་ཕྱིན། ཨ་འབྲི་སྤུངས་སྒོ་མ་གྲྭ་ཚང་ལ་འདུག་ཨ་འགྲིག་ཤུགས་བྱས། ད་དེ་ཡིས་འབྲས་སྤུངས་སྒོ་མང་གྲྭ་ཚང་ལ་ཡ་སྒྲིག་ཞུགས་བྱེད་དུས་གོ་ལ་ང་ཚོ་ད་དྭགས་པོ་གྲྭ་ཚང་དམིགས་བསལ་གྱིས་ད་ཨ་ནི་སློབ་ཟུར་བ་འདྲ་བོ་ཞིག་ལབ་ནས་འདི་འདྲའི་ཅིག་བཀའ་མོལ་བྱས་ཡོད་རེད་དེའི་ཁོངས་གཏོགས་ནས་ཞུགས་དེ་ནས་ང་རང་མ་གི་དགེ་རྒན་བསྟེན་ཡ་འདྲ་བོ་དེའི། སྐྱབས་རྗེ་དྭགས་པོ་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་འོག་ཨ་ནི་ད་ལྟ་ཀུན་གླིང་ཡོངས་འཛིན། ད་ཨ་ནི་དོན་གྱི་སླད་ནས་མཚན་གྱིས་སྨོས་ན་ད་ཨ་ནི་དགེ་བཤེས་བློ་བཟང་ཚུལ་ཁྲིམས་མཆོག་ཏུ་བསྟེན་པ་རེད་དེ་ན་ད་ད་ད་ལྟ་ཞིང་གཤེགས་རེད་ཞིང་གཤེགས་དམ་པ་རེད་ཨ་ནི་རྒན་རྩ་ནས་དཔེ་ཆ་བལྟ་དེ་ནས་ག་ལེ་ག་ལེ་ད་གྲྭ་ཚང་ནས་དགེ་ཕྲུག་འདི་འདྲའི་མ་བཏང་ང་རང་ལ། ཨ་ནི་དེ་ཚོ་མཉམ་དུ་འབྲེལ་བ་ཆགས་ནས་ད་མོན་ལ་ཡང་ཉིས་སྟོང་བརྒྱད་ལོ་ནས་ཡང་མོན་ལ་ཡང་ཕྱིན་དེ་ནས། ད་ཕ་ནས་མི་མང་འདི་ཚོས་མོན་པའི་མི་མང་ལ་ང་འདི་འདྲ་ཅིག་ད་ག་རེ་ཞུ་དགོས་རེད་ཏོག་ཙམ་ཤ་ཚ་ཚ་པོ་འདྲ་བོ་ཞིག་བྱས། ཨ་ནི་ཡང་ཆོས་སེམས་ཆེན་པོ་བྱས་འོ་དེ་འདྲ་ཞིག་ཡོད་རེད། བྱས་ཙང་ད་ཁོང་ཚོ་གིས་ཕ་གི་ལ་ད་རིན་པོ་ཆེ་གཅིག་ཕེབས་ཤག་ཟེར་དུས་སྐབས་ལ་རིན་པོ་ཆེ་དེ་དགོན་པ་དེ་ག་ནས་ཡིན་པ་དང་དེ་འདྲའི་རྩད་གཅོད་བཏང་བྱེད་དུས་དྭགས་པོ་གྲྭ་ཚང་ཡིན་པ་ཧ་གོ། ཨ་ནི་ཁོ་རང་ཚོ་གིས་དྭགས་པོ་གྲྭ་ཚང་གི་ལོ་རྒྱུས་ཡི་བིག་ཟིག་ཧ་གོ། རྒན་པ་དེ་ཚོ་གིས། དེ་ནས་ཁོང་ཚོ་ཕ་གིའི་ས་ཆ་ཞིག་ངའི་མིང་ཐོག་སྤྲད་དེ་ད་ས་ཆ་ཨའུ་ཙམ་གལ་ཆེན་ཞིག་ཡོད་རེད། ད་དེ་ལ་ཁོ་རང་ཚོ་ལྷ་ཁང་ཆུང་ཆུང་རྙིང་པ་ཞིག་འདུག་ཨ་ནི་ལྷ་ཁང་དེའི་ཐོག་ནས་ཨ་ནི། དེ་བསྟན་པའི་མེ་རོ་གསོ་རོགས་གནང་ཟེར་ལབ་ནས་ད་ཁོང་ཚོ་གིས། ད་དེ་འདྲའི་ཅིག་འབོད་སྐུལ་འདྲ་པོ་ཅིག་བྱས་ནས་ཨ་ནི་ད། སྐབས་དེ་དུས་ག་ལ་སྐྱབས་རྗེ་དྭགས་པོ་རིན་པོ་ཆེ་ལ་སྙན་སེང་ཞུས་ཡིན་ཨ་འདི་འདྲ་ཅིག་འདུག་ཨ་རིན་པོ་ཆེ་གིས་ད་རེད་ད་ཡག་པོ་རེད་འདུག་བཀའ་གནང་སོང་རིན་པོ་ཆེ་གིས་ཨ་འདི་ནས་ཉིས་སྟོང་བརྒྱད་ལ་ད་ཁོང་ཚོས་གིས་ད་ང་ཕ་གི་མོན་པའི་མི་དང་འབྲེལ་བ་ཆགས་སྟངས་དང་ཕ་གི་གི་དགོན་པ་གི་ད་ཁོ་རང་ཚོ་གི་ལྷ་ཁང་ཞིག་འདུག་ད་འདི་ལ་ལྷ་ཁང་འདི་ལ་སྙོམ་ས་དགོན་པ་ཟེར་གི་འདུག་ད་འདི་ང་ལ་ད་བྱུང་རིམ་འདྲ་བོ་འདུག་འོ་འདུག་འདྲ་བོ་ཅིག་བྱུང་དེ་ནས་ངས་སྐུ་མདུན་ལ་ཡར་སྙན་སེང་ཞུས་ཨ་འདི་འདྲ་འདི་འདྲ་ཞིག་འདུག

ཡེ་ཤུ་མི་འདི་འདྲས་ཅིག་ཚུར་ནང་པ་ལ་སྒྱུར་ཡ་འདི་འདྲས་ཁྱོན་ནས་ཐབས་ཤེས་མ་བྱེད། ཁྱོན་བྱེད་ཀྱི་ཡོག་མ་རེད། ཁོ་རང་ཚོ་ཁོ་རང་ཚོ་ཕ་མེས་ནས་ཆོས་གང་ཡིན་པ་དེ་བྱེད་ཞུ་ན་འཕྲོད་པ་དང། ཨ་ནི་ང་རང་ཚོ་སུ་སུ་གི་ད་ཕ་མེས་ནས་ཆོས་ནང་པ་བྱེད་མཁན་དེ་ལ་ནང་པ་རང་བྱེད་པ་ཡིན་ན་འཕྲོད་འཕྲོད་ལམ་ཆེ་བ་ཡོད་རེད། དེ་སྐུ་མདུན་གྱིས་བཀའ་གནང་སོང་ད་ཡིན་ན་ཡང་དེའི་རྗེས་ལ་ང་ཚོ་ཕ་གི། ལོ་ཁ་ཤས་རྗེས་ལ་སྦེང་ལོར་ལ་ད་སྤུ་གུ་ཉི་ཤུ་ལྷག་ཅིག་ཁོ་ཚོས་ཀྱི་ཡེ་ཤུ་འདི་འདྲའི་ར་ཤི་ཡ་རིགས་ཀྱི་འདི་འདྲ་ཡིན་པ་འདྲ་འོ་འདི་འདྲས་ཀྱི་ཡ་མི་འདི་འདྲ་ཡར་སླེབས་ནས་ད་ཕ་གི་ལ་བསླབ་གྲྭ་ཡག་པོ་ཡོད་ཨིན་ཇི་བསླབ་གི་རེད་ལབ་དུས་ག་ལ་ཨ་ནི་ཁྱེད་རང་ཚོ་སྤུ་གུ་བསླབ་གྲྭ་བཏང་གི་ཡིན་པས་ལབ་དུས་ག་ལ་ད་ལུང་པ་ཅིག་ཡོད་རེད་ཡ་གི་ལ་མོག་ཏོ་ལབ་ཡའི་ལུང་པ་ཅིག་གྲོང་གསེབ་འདི་ནས་སྤུ་གུ་ཉི་ཤུ་ལྷག་ཙམ་མར་བཏང་ཤག་ད་འདི་རྗེས་མ་ང་ཚོ་ཕར་འགྲོ་ནས་ཁོང་ཚོ་ལ་ད་འདི་ལ་ད་ང་ཚོ་ཕར་འགྲོ་ནས་སྐུ་མདུན་གྱི་བཀའ་སློབ་འདི་འདྲའི་ཕེབས་པ་དང་རྩ་བའི་སྐུ་མདུན་བཀའ་སློབ་འདི་འདྲའི་ཕེབས་པ་ཨ་ནེ་ཅིག་ཕ་མེས་ནས་ནང་པ་སངས་རྒྱས་པའི་ཆོས་ཡོད་དུས་བ་འདི་འདྲ་ཡིན་ན་ད་ག་རང་མུ་མཐུད་ནས་བྱས་ན་ཡག་ག་ཡོད་པ་དང་ད་འདི་འདྲའི་སྐད་ཆ་བཤད་གར་ད་ང་ཚོ་ད་དྭགས་པོ་གྲྭ་ཚང་གི་དབུ་མཛད་ལས་ཐོག་པ་ཨ་ནེ་རྒན་དངོས་གྲུབ་ཚེ་རིང་རེད་དགེ་བཤེས་བཀྲ་ཤིས་དོན་གྲུབ་རེད། ཨ་ནི་ད་ག་རང། ད་ད་ག་ནང་བཞིན་ང་ཚོ་དགེ་བཤེས་པད་མ་དོན་གྲུབ་རེད། ང་ཚོ་ཕར་ཕྱིན་ཁོ་ཚོ་ལུང་པ་ལ་ཉི་མ་བཅས་ཀྱིན་ཞིག་བསྡད། ཨ་ནི་ཅིག་ད་ཁོ་རང་ཚོ་གི་ང་ཚོ་ཡིན་ན་ད་བོད་པའི་སྐད་ལེན་ན་ད་བརྒྱ་དཔོན་བཅུ་དཔོན་ལབ་ཡ་དེ་འདྲ་ཡོད་རེད་བ། ལ་ད་རེད། ཁོ་རང་ཚོ་ཕ་གི་ཡིན་ན་གཙོ་རྒན་ཟེར་གི་རེད། འོ་དེ་ཚོ་སྐད་བཏང་དེ་ཚོ་ལ་ཕར་བཤད་ནས། ཨ་ནི་ཁོ་ཚོས་གི་ད་ང་ཚོ་སྤུ་གུ་ཡར་འཐེན་གི་ཡིན། ཡིན་ནའི་ད་ང་ཚོ་ཡར་སྤུ་གུ་འཐེན་པ་ཡིན་ན་བསླབ་གྲྭ་ག་པར་བཏང་དགོས་རེད། དེ་འདྲས་ཟེར་གི་འདུག་ད་དེ་འདྲས་ཡིན་དུས་ཀ་ལ་ད་དང་པོ་ཁོ་རང་ཚོ་སྤུ་གུ་འཐེན་ཡ་དེ་གཏན་འཁེལ་ཨ་ནི་དེ་ནས་ང་ཚོའི་ཡ་བསླབ་གྲྭ་དེ་ད་ང་ཚོ་ཕ་གི་ཡ་བོད་ཕྲུག་ཁྱིམ་སྡེ། ཡར་ད་བཏང་ཡག་གི་སྐད་ཆ་འདྲ་བོ་བྱས་ན་བོད་ཕྲུག་ཁྱིམ་སྡེ་ལ་བཀའ་མོལ་ཞུས་ནས་བོད་ཕྲུག་ཁྱིམ་སྡེ་གིས་ཨོ་ད་འདི་འདྲ་ཡིན་ན་ཨ་ནི་དེ་ཚོ་གལ་ཆེན་པོ་རེད་སྐུ་མདུན་བཀའ་སློབ་དང་འབྲེལ་བའི་ཐོག་ནས་དེ་འདྲའི་སྙན་སེང་ཆ་ཚང་ཡར་ཞུས་འདི་གལ་ཆེན་པོ་རེད། ཁོ་ཚོས་དེ་འདྲའི་བཀའ་གནང་གི་འདུག་དེ་ནས་ང་ཚོས་ཡེ་ཤུ་ལ་མ་གི་སྦེང་ལོར་དེ་ལ་སྐད་ཆ་བྱེད་དུས་ཁོ་ཚོ་གིས་དཔེ་ཁོ་རང་ཡིག་ཆ་བཏོན་ཡོང་གི་འདུག་མི་ཡིག་ཆ་བཏོན་རྗེས་ཨ་ནི་ཡིག་ཆ་ནང་ལོགས་ལ། ལོ་ལོ་འཛིན་གྲྭ་བཅུ་གཉིས་མ་ཐོན་བར་དུ་ཕ་གི་བསླབ་གྲྭ་རང་བཞག་གི་ཡིན། གཤམ་ལ་ས་ཡིག་འདི་འདྲ་རྒྱབ་བཞག། ད་འདི་རྒྱབ་དུས་སྐབས་ལ་ནི་ཁོང་ཚོས་འདི་བཏོན་ཡོང་གི་འདུག་འདི་ང་ཚོའི་ད་ཕ་གི་བཤད་ནས་ང་ཚོའི་མི་འདི་ཚོ་ཚང་མ་གྲོང་གསེབ་རེད། ནི་ཁྱེད་རང་ཚོ་གི་བསླབ་གྲྭ་བཅུ་གཉིས་ལབ་དུས་ཁོང་ཚོས་བསླབ་གྲྭ་བཅུག་ཡས་ལ་ས་ཡིག་རྒྱག་རེད་མ་གཏོགས་ཁོང་ཚོས་ཨིན་ཇི་ཀློག་ཤེས་གི་ཡོད་མ་རེད། ནི་ཁ་མང་ཆེ་བ་གི་ཐེལ་ཙེ་རྒྱབ་བཞག་ལག་པའི་མཛུབ་ཐེལ། རྒྱབ་དུས་སྐབས་ལ་ཁོང་ཚོ་སློབ་སྦྱོང་མེད་པ་ལ་ཁྱེད་རང་ཚོས་མགོ་སྐོར་བཏང་རེད།

ཨང་ཁྱེད་རང་ཚོ་གི་བསམ་བློ་དེ་ཡག་པོ་མི་འདུག་སུ་ཁྲིམས་ལ་གཏུག་གི་ཡིན་ཟེར་ན་ཁོང་ཚོ་དེས་གནས་ཚུལ་འགྱུར་བ་འགྲོ་ནས་ན་ད་ང་ཚོ་སྤུ་གུ་ཉི་ཤུ་སུ་ནང་ནས་སྤུ་གུ་བཅོ་ལྔ་ཡང་ཏན་ཏན་རེད་ཨ་ནི་ད་སྤུ་གུ་ལྔ་དེ་ལ་ཁོ་རང་ཚོ་གིས་ད་ཅིག་སྐད་ཆ་སྙན་པོ་དེ་འདྲ་བཤད་ནས་སྤུ་གུ་ལྔ་ཁོ་རང་ཚོ་འགྲོ་གི་མེད་ལབ་དུས་ཀ་ན་ང་ཚོ་ད་བཙན་དབང་བྱས་མེད་པ་སོང་ཙང་ཨ་ནི་ད་སྤུ་གུ་བཅོ་ལྔ་ད་ད་ཡ་གི་སློབ་གྲྭ་བཏང་ནས་ད་ད་ད་ཡག་ཐག་ཆོད་ཆགས་བསྡད་ཡོད་ད་ཕ་གི་མོན་པའི་མི་མང་དང་འབྲེལ་བ་ཆགས་སྟངས་འདྲ་བོ་དེ་དེ་འདྲ་རེད་ཨ་ནི་ཕ་གི་ལ་ད། སྐུ་མདུན་གྱི་བཀའ་སློབ་གནང་བ་ནང་བཞིན་གྱི་རེད་ད་ང་ཚོས་དཔེར་ན་ད་སྐབས་དེ་དུས་ཀ་ལ་ང་རང་ཡིན་ན་གླ་པོ་སློབ་གཉེར་བྱེད་པའི་སྐབས་དུས་རེད་ཨ་ནི་གླ་པོ་སློབ་གཉེར་བྱེད་པའི་སྐབས་དུས་ཡིན་དུས་མང་པོ་ཡར་འགྲོ་ཐུབ་གི་ཡོད་མ་རེད་གང་ཡིན་ཟེར་ན་སྒོ་མང་གྲྭ་ཚང་གི་ང་ཚོ་སྒོ་མང་གྲྭ་ཚང་ལ་ཨ་ནི་གླ་པོ་སློབ་གཉེར་བྱེད་པའི་སྐབས་དུས་ལ་ཡར་མ་མང་པོ་དེ་འགྲོ་ཡས་ཡོད་མ་རེད་སྤྱིར་བཏང་ད་སྒོ་མང་གྲྭ་ཚང་ཙམ་མ་རེད་གདན་ས་གཞན་པ་དང་ད་ག་རེད་ང་ཚོ་ཆོས་ར་འགྲིམ་དགོས་ཀྱི་ཡོད་ཆོས་ར་ལ་ཨ་ནི་ད་ཅིག་ཆོས་ར་འགྲིག་ཐག་ལ་ཡིན་ན་ཆོས་ར་ལ་སླེབས་མ་སླེབས་ཀྱི་དེ་འདྲའི་བརྒྱ་ཆ་ཞིག་དོ་མེད་ཡོད་རེད་དེ་ཚོ་མ་ལོངས་པ་ཡིན་ན་ནི། ཏག་ཏག་འགྲོ་ཐུབ་ཀྱི་ཡོད་མ་རེད་ད་སྐབས་དེ་དུས་སྐབས་ལ། ང་ཚོས་ད་ད་ལྟ་ང་རང་ཚོ་གི་ཞིང་གཤེགས་དམ་པ་མཁན་ཟུར། རྒན་ཡོན་ཡོན་ཏན་དམ་ཆོས་ལགས་ཞུ་ཡས་ཅིག་ཡོད་རིན་པོ་ཆེ་ལ་ངས་བྱ་དང་གནས་ཚུལ་ཚང་མ་ཞུས་ནས། རིན་པོ་ཆེ་གི་འགྲིག་ཐག་དམིགས་བསལ་དེ་འདྲ་ཚང་མ་གནང་སོང། དེ་གནང་བ་རེད་དེ་ཡིན་ན་ད་ལས་བྱེད་ཁ་ཤས་ཅིག་འདི་བར་ཅིག་ལ། ནི་ཅིག་ཡ་གི་མོན་ལ་འགྲོ་དགོས་པ་རྒྱུ་མཚན་དང་དགོས་པ་རྒྱུ་མཚན་ཞེ་དྲག་ཧ་མ་གོ་བའི་ཐོག་ནས་ད་ཁོ་ཚོས་དགོས་དེ་སྟེ་པ་རོ་རྙོག་དྲ་འདྲ་བོ་ཅིག་བྱུང་རྗེས། རིན་པོ་ཆེ་ལ་དེ་འདྲ་དམིགས་བསལ་ཕུལ་བཞག་དམིགས་བསལ་ཕུལ་ཆོག་གི་མ་རེད་དམིགས་བསལ་ཕུལ་ཡ་ལ། དམིགས་བསལ་ཕུལ་ཡས་ཀྱི་ཆ་རྐྱེན་ཚང་མི་འདུག། ཨ་ནི་ཁོང་ཚོ་འདི་བར་ཚོགས་འདུ་འདྲ་བོ་མང་པོ་ཚོགས་རྗེས་ཨ་ནི། དེ་དུས་ཁོ་རང་འདི་ན་ང་ཚོའི་ཀླུ་འབུམ་གྱི་རྒན་ཞིག་ཡོད་དེ་རྒན་དེ་མཚན་འདི་བརྗེད་བཞག། ཨ་ནི་ངས་ཁོ་རང་ཚོ་ལ་ཡར་ཞུས་པ་ཡིན་ང་ཡར་འགྲོ་ཡ་དུས་སྐུ་མདུན་བཀའ་འབྲེལ་དང་ཡང། འབྲེལ་བའི་སྒོ་ནས་ཡར་འགྲོ་གི་ཡོད། ཨ་ནི་ཡ་གི་འགྲོ་དུས་སྐབས་ལ། ནང་ཆོས་ངོ་སྤྲོད་བྱེད་ཡ་རེད་སྨྱུང་གནས་འཛུགས་ཡ་རེད་དེ་འདྲ་ངས་བྱེད་ཀྱི་ཡོད། ཡང་ངས་འདི་ཚོ་ཞུས་པའི་སྐབས་དུས་ལ་ནི་ཁོ་རང་ཚོ་གིས། ད་རིན་པོ་ཆེ་གིས་ཡར་ཕེབས་ཡ་དེ་ནང་ཆོས་ངོ་སྤྲོད་བྱེད་ཡ་དེ་ནི་དཔེ་ཁྲིད་བྱེད་པ་དང་གཅིག་པ་རེད་བྱས་ཙང་ད་དཔེ་ཁྲིད་དགེ་རྒན་ཁོངས་གཏོགས་དང་འདི་ནང་ལ་བཏང་ན་འགྲིག་གི་འདུག་ཟེར་ན་ད་རྗེས་མར་ད་དམིགས་བསལ་དེ་ཡོད་པ་བཟོས་ནས་ཡང་ནི་འོ་དེ་འདྲ་བོ་བྱས་གནས་ཚུལ་མང་པོ་བྱུང་ཡོད་རེད་ད་གང་ལྟར་ཡང་ད་དེ་ལ་ལོ་རྒྱུས་མང་པོ་བྱས་ཡོད་རེད་ད་དེ་མདོར་བསྡུས་འདྲ་བོ་བྱས་པས་འོ་དེ་འདྲ་བོ་བྱས་ནས་ད་ད་ལྟ་ཡིན་ནའང་ང་ཚོ་ཕ་གིར་ནང་ཆོས་ངོ་སྤྲོད་བྱེད་ཡ་ཉིས་སྟོང་བཅུ་གཉིས་ནས་བཟུང་ནས་ད་ནང་ཆོས་ངོ་སྤྲོད་བྱེད་ཡ་སྨྱུང་གནས་འཛུགས་ཡ། དེ་ད་ལྟ་ང་ཚོས་བསྡུ་ཟ་ད་ག་རང་བྱེད་ཀྱི་ཡོད་རེད། ཨ་ནི་ད་ཡ་གི་གི་མོན་པའི་མི་དེ་ཚོ་ལ་ད་དེང་སང་ཡང་ཁོ་ཚོ་མང་པོ་ཅིག་གི་ཡང་ཅིག་ནང་ཆོས་ངོ་སྤྲོད་འདི་ལ་དགའ་པོ་དང་ཡང་ཅིག་མུ་མཐུད་ནས་འདི་ལ་ཅིག་ཡང་ག་རེ་ལབ་དགོས་རེད། ཚོགས་ཡ་ལ་དགའ་པོ་འདྲ་བོ་དང་དོ་སྣང་འདི་འདྲ་བྱེད་མཁན་མང་པོ་ཡོད་འདུག་གཞོན་སྐྱེས་མང་པོ་ནང་ལོགས་ནས་ཨོ་དེ་འདྲ་འདྲ་བོ་ཞིག་རེད་ཤག། ལོས་ལོས། ལོས་རིན་པོ་ཆེ་ད་ལྟ་དེ་རྣམ་པ་ཚོས་ད་ད་ལོ་ངས་ཁ་སང་བརྙན་ཐུང་མཇལ་ཡ་ནང་ལ་ཡ་ད་ལོ་རྣམ་པ་ཚོས་ད་སློབ་ཕྲུག

ང་ཚོས་ད་ཐུབ་བསྟན་ལུང་རྟོགས་གླིང་དགོན་པའམ་ད་སྡིང་པོ་རིན་པོ་ཆེ་དགེ་རྩ་ཚོགས་པའི་ངོས་ནས་ད་སྤུ་གུ་ད་ཉིས་སྟོང་བཅུ་གཉིས་ནས་བྱས་ནས་ད་ད་ལྟ་བར་དུ་སྤུ་གུ་ད་གཅིག་མང་པོ་ཞིག་བཅུག་ཡོད་རེད་བོད་ཕྲུག་ཁྱིམ་སྡེ་ད་དེ་བཅུག་ཡས་ཀྱི་རིམ་པ་འདི་ལ་ཡང། རྦད་ཉམ་ཐག་ཕ་མ་ཉམ་ཐག་དང་ཨ་ནི་ཡང་རྦད་ཕ་མ་མེད་པ་དང་ཕ་མ་ཁ་བྲལ་སོང་བ་དང་དེ་འདྲའི་ལ་ཅིག་བོད་ཕྲུག་ཁྱིམ་སྡེའི་ངོས་ནས་དགོངས་པ་བཞེས་ནས་ཨ་ནི་ག་རེ་ཞུ་དགོས་རེད་རིན་པ་ཁྱོན་ནས་ཕ་གི་སློབ་ཡོན་ཁྱོན་ནས་འབུལ་མི་དགོས་པ་དེ་འདྲ་རེད། ཨ་ནི་ད་འདིའི་ནང་ལོགས་ནས་ཡང་ཁ་ཤས་ཡང་གཅིག་དུས་ཀྱི་ཨའུ་ཙི་ཡོད་མཁན་འདི་ཚོ་བརྒྱ་ཆ་ཉི་ཤུ་རྩ་ལྔའི་འདྲ་བོ་དང་ཁ་ཤས་ལ་བརྒྱ་ཆ་བཅོ་ལྔ་ཁ་ཤས་ལ་བརྒྱ་ཆ་སུམ་ཅུ་སོ་ལྔ་ཁ་ཤས་ལ་བརྒྱ་ཆ་ལྔ་བཅུ་ད་བརྒྱ་ཆ་བརྒྱ་ཐམ་པ་ཕུལ་ཐུབ་མཁན་འདི་ཚོ་ང་ཚོའི་ཚོགས་པའི་ངོས་ནས་ཕུལ་དགོས་ཀྱི་ཡོད་མ་ཁོང་ཚོ་ཐད་ཀར་ཕུལ་ས་ཡོད་རེད་ཨོ་དེ་འདྲའི་གཅིག་རེད་ད་འདིའི་ནང་ལོགས་ནས་ང་རང་ཚོ་རང་གིས་ད་སྤུ་གུ་དང་ད་བྱེད་རྒྱུ་བཞི་བཅུ་ཞེ་གཅིག་ང་རང་ཚོ་རང་གིས་ད་ཅིག་དེ་ལ་ཨ་ནི་གསོ་སྐྱོང་དེ་བྱེད་ཀྱི་ཡོད་རེད་ད་འདི་ང་ཚོའི་གསོ་སྐྱོང་དེ་ཁྱེད་རང་ཚོ་གིས་ག་འདྲ་བྱེད་ཀྱི་ཡོད་ལབ་པ་ཡིན་ན་ད་སྤུ་གུ་གི་སློབ་ཡོན་དེ་ཕུལ་དགོས་ཀྱི་ཡོད་མ་རེད་དེ་ད་སྤུ་གུ་འདི་ལ་ད་ཅིག་ཟླ་བ་ད་ད་ག་རེ་ཞུ་དགོས་རེད་ད་བདུན་ཕྲག་བདུན་ཕྲག་ལ་ཅིག་རྔན་པ་ཟེར pocket money ལབ་ཀྱི་རེད་པ་ད་དབྱིན་ཇི་གི་ལ pocket money རེད་ད་ད་ག་ནང་བཞིན་ཡང་ཅིག་ཅ་ལག་ཙག་གེ་ཙིག་གེ་འདི་འདྲའི་ཉོ་ཡག་གི་འདི་འདྲའི་རེད་ཨ་ནི་ཡང་ཅིག་ང་ཚོ་ལོ་གཅིག་ནང་ལོགས་ལ་ཐེངས་མ་གཉིས་སྤུ་གུ་འདི་ཚོ་ཕར་ཕྱིན། ཕ་གིར་ཐུག་འཕྲད་བྱས། སྤུ་གུ་ལ་ད་ཅིག། བོད་གཞུང་དང། སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་འོག་ལ་བརྟེན་ནས། ཨ་ནེ་ད་ང་རང་ཚོ་ལ་ད་ལྟ་གོ་སྐབས་འདི་འདྲའི་ཡག་པོ་རག་ཡོད་རེད་འདི་བཀའ་དྲིན་ཆེན་པོ་ཡིན་པ་དང། ཨ་ནེ་ཁྱེད་རང་ཚོ་གིས་སློབ་སྦྱོང་དེ་ཚོ་ཡག་པོ་བྱས་ནས་མ་འོངས་པ་ལ་ང་རང་ཚོ་གི་ད་ཤེས་རིག་དེ་མི་ཉམས་རྒྱུན་འཛིན་སོ་སོའི་ལུང་པ་གི་ལ་ད་ཅིག་ལུང་པ་ལ་དེ་འདྲའི་ཅིག་མི་ཉམས་རྒྱུན་འཛིན་ཡག་པོ་བྱེད་དགོས་ཀྱི་ཡོད་པ་དང་ད་དེ་དང་དེས་མཚོན་པའི་ད་ཅིག་ཁ་ཤས་ཆུང་ཆུང་དེ་ཚོ་ལ་ཅིག་སྙན་པོ་འདྲ་བོ་ཆུང་ཆུང་ཅིག་བཤད་རྒན་པ་དེ་ཚོ་ལ་རྒན་པ་ལ་བབས་པའང་ཁོ་རང་ཚོ་ལ་ཅིག་དེ་འདྲའི་ང་ཚོ་རྟག་པར་བྱེད་བསྡད་ཀྱི་ཡོད་རེད་ད་དེ་ག་ནང་བཞིན་འདི་བྱས་པ་ལ་ང་ཚོས་ད་སྤུ་གུ་དེ་ཚོ་ད་ཅིག་ཕ་མ་ཡོད་མཁན་དེ་ཚོ་ཅིག་ཕ་མ་དང་ཕ་མ་མེད་མཁན་དེ་ཚོ་སྤུན་ཀྱག་དེ་ཚོ་ད་ཅིག་ཐུག་འཕྲད་བྱེད་དགོས་དེ་གལ་ཆེན་པོ་ཡིན་དུས་ཁོ་རང་ད་ང་ཚོ་ལོ་ལྟར་རེ་བཞིན་ཁོ་ཚོ་མར་གུང་སེང་ལེན་ནས་ཡར་མར་ཁྲིད་ཐུབ་ཀྱི་ཡོད་མ་རེད་ད་ཅིག་ལོ་གཉིས་ལོ་གསུམ་དེ་འདྲའི་བར་ལ་ཡིན་གཅིག་མིན་གཅིག་ཐེངས་མ་ཅིག་ང་ཚོ་ཕ་གི་ལ་ཕར། ཁོ་རང་ཚོ་ལ་ཕར་འཁྲིད་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་ནང་ལ་དུ་སི་ཁྲིད་ཀྱི་ཡོད་རེད་ད་ད་ལན་ཆ་བཞག་པ་ཡིན་ན་ང་ཚོའི་ཚོགས་པའི་སྤུ་གུ་ཉི་ཤུ་ལྷག་ཙམ་ཡོད་རེད་ད་ད་ག་ནང་བཞིན་གྱི་ཡང་སྐྱར་ཁོ་རང་ཚོ་གི་སྤུན་ཀྱག་འདྲ་བོ་དེ་འདྲས་ཡང་གཅིག་ཉི་ཤུ་ཙམ་ད་ད་ལན་དེ་ལ་ཁྱོན་བསྡོམས་ང་ཚོ་སྤུ་གུ་སུམ་ཅུ་སོ་ཞིག་ད་ད་རིང་ཞོགས་ཀས། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བདུན་རེད་པ་ད་རིང་ཞོགས་ཀས་ལྡི་ལི་ནས་ཡང་ཕར་གོ་ཝ་ཊི་ལ་ཕར་མེ་འཁོར་དང་ད་རཱ་ཇ་དྷ་ནི་ཟེར་མཁན་དེ་ང་ཚོ་འཛིན་བྱང་དུ་གཏོགས་ད་དེ་གི་འགྲོ་སོང་ཆ་ཚང་ཨེ་ང་ཚོའི་ཚོགས་པའི་ངོས་ནས་བཏང་གི་ཡོད་རེད་ད་དེ་ནས་ཕར་རྡ་རམ་ས་ལ་ནས་མར་ཐོན་པ་བྱས་ཨ་ལྡི་ལི་ལ་བྱས་ལྡི་ལི་ནས་ཡར་བྱས་དེ་ནས་ཡར་ད་ཅིག་ཡ་གིར་འབྱོར་བ་དང་པོ་དགོན་པ་ལ་འབྱོར་དགོས་ཡོད་རེད་དགོན་པ་ལ་ཕ་མ་དེ་ཚོ་ཚུར་སླེབས་དེ་ནས་ང་ཚོ་ཕ་མ་དེ་ཚོ་ཕར་རྩིས་སྤྲད་ཨ་ནི་ཁོ་རང་ཚོ་གུང་སེང་གི་དུས་ཡུན་འདི་ལ་ཡང་ཅིག་ཕ་མ་དེ་ཚོ་ལ་ཁ་ཏ་བསླབ་བྱ་ཡག་པོ་བྱེད་རོགས་གྱིས་ཨ་ནི་ཅིག་ཡིན་ཁོ་རང་ཚོ་གི་དེ་འདྲའི་སྦྱང་དགོས་པའི་ནང་སྦྱོང་དེ་ཚོ་ཡག་པོ་བྱེད་བཅུག་རོགས་གྱིས་ཨ་ནི་ཚེས་བཟང་དུས་བཟང་དེ་ལ་ཚུར་ཡང་དགོན་པ་ལ་ཚུར་ཁྲིད་ཡོང་རོགས་གྱིས་དེ་ལ་ང་ཚོ་ནང་ཆོས་ངོ་སྤྲོད་དང་སྐྱབས་འགྲོ་དང་མི་དགེ་བ་བཅུ་དང་དེ་འདྲའི་ང་ཚོ་ངོ་སྤྲོད་བྱས་དེ་འདྲ་བྱེད་ཀྱི་ཡོད་རེད་ད་དེའི་གི་དཔེར་ན་ང་ཚོ་ད་ཅིག་ཁྲིད་ཐེངས་གཅིག་ལ་ད། ཡང་འདི་རྩིས་གྲབས་སུ་བརྒྱབ་པ་ཡིན་ན། ཡར་མར་གཉིས་ཀ་ལ་དེ་འབུམ་བཞི་ལྔ་དེ་འདྲ་ཡས་མས་ཤིག་འགྲོ་གི་འདུག། ད་དེ་སྒང་ག་ད་ང་ཚོས་ཀྱི་ཙག་ཚོགས་པའི་ངོས་ནས་ད་བསྡུས་ནས། འབད་བརྩོན་ཞུ་གི་ཡོད་ད་ད་ང་ཚོའི་ཚོགས་པ་འདི་ཆ་བཞག་པ་ཡིན་ན་ཞེ་པོ་ཞིག་དེ་འདྲ་ཆེན་པོ་དེ་འདྲ་གང་ཡང་མ་རེད་ད་ཡིན་ན་ཡང། ད་ང་རང་འདི་པ་ཧྥ་རན་སི་འདི་པ་དང་ཨ་ནི་སུད་སི་འདི་པ་འགྲོ་ཡོང་སྐབས་སུ་འདི་པ་ལ་ད་ཅིག་ངོ་ཤེས་དེ་ཚོ་གི་ད་ངོ་དེབ་བརྒྱུད་ནས་ངོ་ཤེས་པ་དང་ད་ཅིག་འདི་འདྲའི་གི་ཐོག་ནས་རོགས་པ་བྱེད་མཁན་དེ་འདྲ་ཡོད་ད་དཔེར་ན་ང་ཚོའི་ཚོགས་པ་འདི་ལ་དང་པོ་རོགས་པ་བྱེད་མཁན་དེ་འདྲ་བེར་ཆད། ཨོ་སི་ལི་ཡ་གི་བུ་མོ་བི་ཤེ་ཏིན་ཛི་ལྷ་མོ་ལགས་ཟེར་མཁན་ཅིག་ཁོ་རང་གིས་ང་ཚོར་རོགས་པ་ཧྲིལ་པོ་བྱེད་ཀྱི་རེད་ཁོ་རང་ཡུ་ཨེན་ཨེཕ་ཏི་ཏི་གི་དེ་རེད Founder རེད Unit National for Free Tibet ཟེར་མཁན་དེ་གི་དེ་ནས་ད་ང་ཚོ་ཕ་གི་ཡང་ཕ་གི་སི་ལིན་མིང་གུའུ་ལགས་ཡང་ཅིག་ཡོད་ཁོ་རང་ཡང་མོ་རང་ཡང་ཅིག་བོད་དོན་ཐོག་ལ་དཔེ་རྒྱབ་སྐྱོར་ཤུགས་ཆེན་པོ་སྔོན་མ་ནས་དེ་འདྲ་བྱེད་བསྡད་མཁན་དེ་འདྲ་ཞིག་རེད། ནས་ད་ག་ནང་བཞིན་ཡང་ད་ཅིག་ཨག་ནོར་རིགས་ཡོད་ཟེར་མཁན་ཞིག་ཡོད་ད་ད་ག་ནང་བཞིན་དེ་དང་དེ་མཚོན་པའི་ད་ཅིག་ང་ཚོ་རོགས་པ་བྱེད་མཁན་མང་པོ་ཅིག་གིས་ད་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་སྤུ་གུ་དེ་ཚོ་ལ་ཅིག་གུང་སེང་ཡར་མར་ཁྲིད་ཐུབ་ཡག་ད་ཁོ་ཚོ་ལ Pocket money སྤྲད་ཡག་ད་ཨ་ཅིག་ད་ག་རེ་ཞིག་བ་ད་ལོ་ཅིག་ནང་ང་ཚོ་ཕར་ཐུག་ག་ཕྱིན་ཁོ་ཚོ་ལ་ཅིག་རྔན་པ་འདྲ་པོ་སྤྲད་ཐུབ་ཡག་དེ་ད་ཁོ་ཚོ་གི་ཐུགས་རྗེ་བཀའ་དྲིན་བརྟེན་ནས་ད་བྱུང་ཡོད་རེད།

གང་འདྲ་དེ་ཆགས་འདུག་དགོངས་ཀྱི་འདུག། སློབ་ཕྲུག་དེ་སྐད་དེ། ཨ་ལེ་དང་པོ་ཐེངས་མ་དང་པོ་དེ་ལ་ད་ཁྱེད་རང་གིས་ད་ག་རང་བཀྲ་ཤིས་དབང་ཕྱུག་ལགས་གསུངས་པ་ད་ག་རང་རེད་ད། ད་ད་ལོ་ང་ཚོས་ད་སྤུ་གུ་འདིའི་ནང་ལོགས་ནས་ཡར་བཅུག་ནས་ད་སྤུ་གུ་ལྔ་ཐོན་གི་ཡོད། སྤུ་གུ་ལྔ་ནང་ལོགས་ནས་བུ་མོ་གསུམ་དང་བུ་མོ་གཉིས་འཛིན་གྲྭ་བཅུ་གཉིས་ཐོན་རྗེས་ད་ང་ཚོས་ང་ཚོས་ད་ལས་ཀ་དེ་ང་ཚོ་གོམ་པ་གཉིས་པ་དེ་ང་ཚོས་བརྒྱབ་གི་ཡོད། ད་དེ་གོམ་པ་གཉིས་པ་དེ་བརྒྱབ་དུས་སྐབས་ལ་སྤུ་གུ་ལྔ་ནི་ང་ཚོ་ན་ནིང་ནས་ད་སེམས་ཁྲལ་ཡོད་རེད་ད་ན་ནིང་གཞེས་ནིང་འདི་པ་ནས་ད་ང་ཚོས་སྤུ་གུ་འཛིན་གྲྭ་ཐོན་འགྲོ་གི་འདུག་འཛིན་གྲྭ་བཅུ་གཉིས་ཐོན་འདུག་ད་འདི་ཚར་བའི་རྗེས་ལ་ང་ཚོ་ག་འདྲས་བྱེད་ག། གལ་སྲིད་དང་ད་བོད་ཕྲུག་ཁྱིམ་སྡེའི་ངོས་ནས་ང་ཚོ་ལ་ཅིག་རོགས་རམ་དེ་ད་དེ་མེད་ཁོང་ཚོ་ང་ལ་གསལ་པོ་གསུངས་སོང། བ་གས་ད་རིན་པོ་ཆེ་ཁྱེད་རང་ལ་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་འོག་ནས་ལོ་རྟག་པར་རེ་བཞིན་ང་ཚོས་ས་མིག་བཅུ་བཅུ་ཕར་ཕུལ་གི་ཡོད་རེད་ཡིན་ན་ཡང་ད་འདི་བར་དུ་རེད་དཱ། འཛིན་གྲྭ་བཅུ་གཉིས་ཚར་ནས་ད་ད་འདི་ཅིག་དེ་ནས་ཕར་སློབ་ཡོན་རག་ཡག་དེ་འདྲ་གང་ཡང་ཡོད་མ་རེད། བོད་པའི་ད་ང་ཚོ་རང་བཙན་ལག་དེབ་ཡོད་མཁན་གྱི། ཡིན་སྟབས་བོད་པ་བུ་ཕྲུག་ཚོ་ཡིན་ན་དེ་ལ་ཅིག་ཡང་ཕ་ནས་བོད་ཕྲུག་ཁྱིམ་སྡེའི་ངོས་ནས་ཅིག་ཡོད་ས་རེད་ཕལ་ཆེར། ད་དེ་འདྲ་ཡིན་དུས་སྐབས་ལ་ད་ང་ཚོས་ན་ནིང་ནས་ད་དེའི་ཐོག་ལ་ང་ཚོས་ཀྱི་སྔོན་མ་ནས་ཅིག་ཐང་ནས་རྩ་བའི་སྔོན་མ་ལ་ང་ཚོས་གྲ་སྒྲིག་བྱས་ནས་ཁོ་ཚོ་གི་ཐོག་ལ་ཁོ་ཚོ་ད་འཛིན་གྲྭ་བཅུ་གཉིས་ཐོན་པ་ཡིན་ན་སློབ་གྲྭ་ལ་ཕར་འགྲོ་ཡས་ཀྱི་ཐོག་ལ་ང་ཚོས་ད་ཕལ་ཆེར་ཉིས་སྟོང་བཅུ་བཞི་བཅུ་བཞི་བཅོ་ལྔ་འདི་པ་ནས་ད་ད་ནིང་རྗེས་སིང་ག་པུར་ནས་མི་གཉིས་ཁོ་ཚོ་དེ་ག་རེ་ཞུ་དགོས་རེད། བཟའ་ཚང་ཕོ་མོ་གཉིས། སྐྱོ་པོ་རེད་ཤག་ཁོ་རང་ཚོའི་ཞེ་བོ་དེ་འདྲ་ག་རེ་མི་འདུག་ཁོ་རང་ཚོ་ཕ་གི་སྐྲ་བཞར་ཁང་དེ་འདྲའི་ཆུང་ཆུང་ཡོད་མཁན་དེ་འདྲའི་ཅིག་རེད་ཤག་དེའི་ཐ་ན་ང་ཚོའི་དགེ་བཤེས་པད་མ་དོན་གྲུབ་ལགས་རྡ་རམ་ས་ལ་རིགས་ལམ་སློབ་གཉེར་ཁང་བསླབ་པ་སློབ་གཉེར་གནང་བཞུགས་པའི་སྐབས་སུ་ལ་ཁོ་རང་གི་ཐོག་ནས་ངོ་ཤེས་ངོ་ཤེས་པ་ཆགས་ནས་ད་ཁོ་རང་གི་འདི་པ་ཨི་ཡོན་ད་ད་སིང་ག་པུར་གི་རོ་སི་ལིན་ཡིན་ན་ཅིག་ཟེར་གྱི་འདུག་དེ་འདྲའི་དང་འདི་ཁོ་ཚོ་ཁ་ཤས་ཅིག་གིས་ང་ཚོ་ལ་ད་སྤུ་གུ་དེ་ཚོ་ཀོ་ལེ་ཇི་མཐོ་རིམ་སློབ་གྲྭར་འགྲོ་ཡའི་དོན་དག་ལ་ང་ཚོས་པེ་ཤག་ཅིག་བསྐུར་གི་ཡོད་ཟེར་ན་ད་ལྟ་ན་ཧ་ལམ་ང་ཚོས་ཕལ་ཆེར་འབུམ་བཅོ་ལྔ་དེ་འདྲའི་ཅིག་ཡིན་ན་དེ་འདྲའི་ཅིག་ང་ཚོས་ད་སྔོན་མ་ཁོ་ཚོས་ཏེས་ཏེས་ཏེས་བསྐུར་རྒྱུ་དེ་ང་ཚོས་བསགས་བཞག་ཡོད་རེད། ད་འདི། ད་ད་ལྟ་ཁྱེད་རང་གིས་བཀའ་གནང་བ་ནང་བཞིན་བྱས་ང་ཚོས་ད་སྤུ་གུ། འཛིན་གྲྭ་བཅོ་ལྔ། འཛིན་གྲྭ་བཅུ་གཉིས་ཐོན་ནས་ད་སྤུ་གུ་ལྔ་དེ་ད་ལོ་ཐོན་གྱི་ཡོད་རེད་ད་སྤུ་གུ་ལྔ་ནང་ལོ་ད་ང་ཚོས་ཁོ་ཚོ་མཐོ་རིམ་སློབ་གྲྭར་གཏོང་ཡའི་གྲ་སྒྲིག་བྱེད་ཀྱི་ཡོད། འདིའི་གྲ་སྒྲིག་བྱེད་དུས་སྒང་ལ་ད་སྤུ་གུ་ལྔ་ནང་ལོ་ནས་སྤུ་གུ་གཉིས་བུ་གཉིས་དེ་དམག་མིར་འགྲོ་གི་ཡིན་ཟེར་གི་འདུག་ད་དམག་མིར་འགྲོ་དགོས་ཡིན་ན་ང་ཚོ་འགྲོ་སོང་ཞེ་དྲག་གས་ཡོད་མ་རེད། ངས་ད་ལྟ་དགེ་བཤེས་ལགས་དེ་དགེ་བཤེས་པད་མ་དོན་གྲུབ་ལགས་ང་ལ་དེ་འདྲའི་བཀའ་གནང་སོང། ད་ཨ་ནི་བུ་མོ་གསུམ་དེ་ཡང་བསྐྱར་ད་འཛིན་གྲྭ་བཅུ་གསུམ་བཅུ་བཞི་བཅོ་ལྔ་མུ་མཐུད་དུ་བྱ་ཡ་ཡིན། དེ་སྲིད་དུ་ད་འདི་ལ་འགྲོ་སོང་ད་ལོ་རེ་རེར་སྤུ་གུ་རེ་རེ་ལ་འབུམ་གཉིས་དེ་འདྲ་ཉུང་མཐའ་ལ་འགྲོ་གི་རེད་ད། བུ་ཡོད་ང་དགེ་བཤེས་ལགས་དེ་འདྲའི་བཀའ་གནང་གི་འདུག་ད་འདི་ལ་ང་ཚོ་མ་རྩ་ཞིག་བསྡུ་རུབ་བྱེད་དགོས་རེད། ད་འདི་ང་ཚོ་སྔོན་མ་ནས་ད་སྟབས་ཡག་ག་ཅིག་གྲ་སྒྲིག་བྱས་ནས་ད་ད་ད་ཉུང་ཉུང་ཅིག་ཡོད་རེད་ད་ང་ཚོ་ལ་ས་བོན་འདྲ་བོ་ཉུང་ཉུང་ཅིག་ཡོད་རེད་ད་ཡིན་ན་ཡང་ད་ད་ད་སྤུ་གུ་ལྔ་དེ་ཚོ་ཡ་འཛིན་གྲྭ་ཡ་ཐོན་དུས་སྐབས་ལ། ང་ཚོའི་གི་སེམས་ནང་ལོག་ལ་ད་ཅིག་དགའ་སྣང་ཤུགས་ཆེན་པོ་ཞེ་བོ་ཞིག་འདུག་ག་ཡིན་ཟེར་བ་ཡིན་ན་ང་ཚོའི་གི་རེ་བ་དེ་ནང་བཞིན། བོད་ཕྲུག་ཁྱིམ་སྡེ་དང། ཨ་ནི། གོང་ས་མཆོག་དང་ང་ཚོ་བཙན་བྱོལ་གཞུང་གིས་དེ་ནས་ཕར་ང་ཚོ་ལ་གོ་སྐབས་ཞིག་གནང་གནང་བ་ནང་བཞིན་གྱི་ང་ཚོའི་སྤུ་གུ་ཅིག་ཡར་རྒྱས་བཅུག་སྤུ་གུ་དེ་གི་ཡང་བསླབ་པ་སློབ་གཉེར་ཁོ་རང་ཚོ་སློབ་སྦྱོང་དེ་ཡང་ཐབས་ཤེས་བྱས་ནས་ད་ད་ལྟ་ཆ་ལ་ད་འབྲས་བུ་བརྒྱ་ཆ་བརྒྱ་ཐམ་པ་ནས་འབྲས་བུ་བརྒྱ་ཆ་སུམ་ཅུ་ཙམ་མ་གཏོགས་སྨིན་ཡོད་མ་རེད། དེ་ཡིན་ན་ཡང་ད་འཛིན་གྲྭ་བཅུ་གཉིས་ཆ་ཚང་ད་ཏག་ཏག་ཐོན་ཐོན་པ་ནང་ནས་བརྒྱ་ཆ་ཡང་ཞེ་དྲག་དམའ་པོ་མེད་པ་ཞིག་ཡ་ག་ལ་གང་འཚམ། ཡ་ཡག་ཐག་ཆོད་ཡ་དེ་འདྲའི་སླེབས་བསྡད་ཡོད་དུས་ཀ་ང་ཚོ་སེམས་ནང་ལ་ད་ཅིག་ཨོ་ལས་ཀ་ད་ང་ཚོས་འགོ་བཙུགས་རྒྱུ་དེ་ད་ཡ་འབྲས་བུ་འདྲ་བོ་དང་སྨིན་སོང་ཡིན་ན་བརྒྱ་ཆ་སུམ་ཅུ་རེད་དེ་ཡིན་ན་ཡག་ཐག་ཆོད་སྨིན་བསམ་ན་སེམས་ནང་ལ་དགའ་ཚོར་ཆེན་པོ་དང། དེ་ནང་བཞིན་སློབ་ཕྲུག་གཞན་པ་དེ་ཚོ་ལ་ཨ་ཅག་དང་ཅོ་ཅོ་ཁོ་ཚོ་ག་འདྲས་སློབ་སྦྱོང་བྱེད་ཀྱི་འདུག་བརྒྱ་ཆ་ཨུ་སུ་ཡག་ཐག་ཆོད་ལེན་གྱི་འདུག་ཁྱེད་རང་ཚོ་དེ་ལས་ཡག་ག་ལེན་བྱེད་ཨ་ནི་སློབ་སྦྱོང་བྱེད་པ་ན་མ་འོངས་པ་ཁྱེད་རང་ཚོ་དཔེ་མདུན་ལམ་ཆེན་པོ་ཡོད་རེད་ད་གལ་ཏེ་མ་འོངས་པ་ཁྱེད་རང་ཚོ་མདུན་ལམ་ཆེན་པོ་ཆགས་སློབ་སྦྱོང་ཡག་པོ་བྱེད་ཐུབ་བྱས་ཁྱེད་རང་ཚོ་གོ་སྐབས་ཡག་པོ་རག་པ་ཡིན་ན་ཨ་ལས་དང་པོ་བཀའ་དྲིན་རྗེས་དྲན་དེ་མ་བརྗེད་པ་བྱེད་དགོས་རེད་ད། གོང་ས་མཆོག་གི་བཀའ་དྲིན། བོད་གཞུང་དང་བཙན་བྱོལ་གཞུང་དང་བོད་ཕྲུག་ཁྱིམ་སྡེའི་གི་བཀའ་དྲིན། ད་འདི་གསབ་པའི་ཆེད་ལ་ཁྱེད་རང་ཚོས་བཀའ་དྲིན་གསབ་པའི་ཆེད་དུ་ག་རེ་བྱེད་དགོས་རེད་ཆོས་དང་རིག་གཞུང་འདི་མི་ཉམས་གོང་སྤེལ་བྱེད་ཡ། ཨ་ནི་གཅིག་ཁྱེད་རང་ཚོ་གནས་སྟངས་ཡག་པོ་ཆགས་པ་ན་ཁྱེད་རང་ཚོ་ལས་གནས་སྟངས་སྐྱོ་བ་དེ་ཚོ་ལ་རོགས་རམ་བྱེད་དགོས་ཡ། ཨ་ནི་ད་ཅིག་དེ་དང་དེས་མཚོན་པའི་ད་ཅིག་ང་ཚོ་སྐད་ཆ་མང་པོ་ཅིག་ཁོང་ཚོ་ལ་ད་ཨ་མཆོག་ནང་བླུག་བླུག་པ་བསྡད་གི་ཡོད། བྱས་ཙང་ད་ད་ལན་སྤུ་གུ་ལྔ་འདིས་ང་ཚོ་ད་འཛིན་གྲྭ་བཅུ་གཉིས་ཐོན་དུས་ང་ཚོ་སེམས་ནང་ལ་དཔེ་དགའ་ཚོར་ཆེན་པོ་དང་ད་ང་ཚོ་དཀའ་ལས་རྒྱབ་ནས་ད་ཅིག་འབྲས་བུ་འདྲ་བོ་དེ་ཡག་ཐག་ཆོད་བྱུང་སོང་ཨང། དེ་འདྲའི་རེ་བ་ཞིག་བསམ་བསམ་ལ་བྱུང་འདུག་བློ་བཀྲ་ཤང་རི་ལ། བློ་ལ་གསལ། རིན་པོ་ཆེ་ད་ལྟ་ཕ་གའི་མོན་ཡུལ་ཁུལ་ལ་ཡ་ད་དཔེར་ན་རྣམ་པ་ཚོས་ཀྱི་ཉིས་སྟོང་བཅུ་གཉིས་ལ་ཚུར་བླངས་པའི་ཀྱི་སློབ་ཕྲུག་དེ་གས་དེ་དང་ཁོ་ཚོའི་རོགས་པ་དེ་འདྲ་ཕ་གའི་ཕ་གའི་རང་ལ་ཡ་ཕ་མ་ཅིག་རྒྱུ་རྒྱུ་ད་དཔལ་འབྱོར་ཡག་པོ་ཡོད་པ་དེ་གས་དེ་ཀྱི་ཕྲུ་གུ་དེ་གས་དེ

ད་ཁོང་ཚོས་ད་ཅིག་ལུང་པ་གི་ད་ཅིག་རྒན་པ་དེ་ཚོས་ད་ཅིག་ཁོང་ཚོས་གང་ལྟར་ང་ཚོ་སློབ་སྦྱོང་ཁོང་ཚོས་ག་འདྲའི་ཤེས་དགོས་ཡིན་ནའི་ཧ་གོ་གི་མེད། ཡིན་ནའི་ཨིན་ཇི་དེ་ཚོ་ནི་ཨའུ་ཙམ་རེ་ཞིག་རྒྱག་གི་འདུག་རྒྱག་པའི་བཟོ་འདྲ་བྱེད་ཀྱི་འདུག། ཡིན་ནའི་ད་ཅིག་ཉམ་ཆུང་དང་ཨ་ནི་ཅིག་སྐད་ཆ་བཤད་སྟངས་ཡ་རབས་པོ་དང་རྒན་གཞོན་གོ་རིམ་དེ་ཚོ་དཔེ་ཡག་པོ་འདུག་ཁོ་ཚོས་འདི་འདྲ་བཤད་ཀྱི་འདུག་ང་ལ།

ལའོ་ལའོ། ད་འདུག་སེ་རེད་ད། སྤུ་གུ་དེ་ཚོ་ལ་མངའ་སྡེའི་གཞུང་གི་རོགས་རམ་འདྲ་བོ་དེ་འདྲ་དམིགས་བསལ་གྱི་དངུལ་དེ་འདྲ་ག་ཡེ་ཡོད་མ་རེད། ད་ནི་པད་མ་མཁའ་འགྲོ་གི། པད་མ་མཁའ་འགྲོ་གི་ད། བློན་ཆེན་པད་མ་མཁའ་འགྲོ་ལགས་ཀྱི། སྤུ་གུ་དེ་ཚོ་ལ་དམིགས་བསལ་གྱི་རོགས་རམ་ག་ཡེ་ཡོད་མ་རེད་དེ་ཡིན་ན་ན་ནིང་ད་ལྟ་ཀོ་བིད། ཏོག་དབྱིབས། ནད་རིམས་བཅུ་དགུ་གི་ན་ཚ་དེ་ཡོང་དུས་སྐབས་དེ་ལ་ཕ་ནས་ཏོག་ཙམ་ཅིག་རོགས་རམ་གནང་སོང་ཟ་འབྲུ་དང་དེ་འདྲའི་རོགས་རམ་གནང་སོང། ཡིན་ན་ཡང་ད་མང་ཆེ་བ་བརྒྱ་ཆ་བརྒྱ་ཐམ་པ་ནས་བརྒྱ་ཆ་དགུ་བཅུ་གོ་དགུ། དགུ་བཅུ་ཐམ་པ་འདྲ་བོ་ཅིག་ད་ང་ཚོ་དྭགས་པོ་གྲྭ་ཚང་གི་བར་ནས་སྤུ་གུ་དེ་ཚོ་ལ་ཅིག་བཞུགས་ཤག་གནང་ཡག་རེད་ཨ་ནི་ཁོ་ཚོ་ཡར་མར་ཅིག་ད་དེ་དུས་སློབ་ཕྲུག་ནི་རྦད་སྒོ་རྒྱབ་རེད་སློབ་གྲྭ་ནི་རྦད་སྒོ་རྒྱབ་རེད་བྱས་ཙང་ད་ཡར་འགྲོ་མ་ཐུབ་མར་འགྲོ་མ་ཐུབ་སྤུ་གུ་དེ་ཚོ་དཀའ་ངལ་ཞེ་པོ་ཡོད་དུས་ག་ལ་ཡག་གྲྭ་ཚང་ལ་ཡར་སྙན་སེང་བསྒྲོན་ནས་གྲྭ་ཚང་གི་ཕྱག་མཛོད་སྦུག་མ་ནས་བཀའ་འཁྲོལ་ཐོབ་གཙོ་བོ་གཙོ་བོ་ད་སྐྱབས་རྗེ་རིན་པོ་ཆེ་དང་སྐྱབས་རྗེ་དྭགས་པོ་བླ་མ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་དང་གྲྭ་ཚང་གི་ད་ཅིག་རྒན་པ་དེ་ཚོ་དགོངས་བཞེས་གནང་ནས་ཕ་གི་ལ་དུ་བཞག་པ་རེད། ཨ་ནི་ད་ད་ལྟ་ཁོང་ཚོ་ལ་ཨ་ནི་མངའ་སྡེའི་གཞུང་ནས་ད་སློབ་ཡོན་དང་དེ་འབྲེལ་གྱི་སློབ་ཕྲུག་གི་ད་ལྟ་ང་ཚོ་ལ་དམིགས་བསལ་གྱི་ད་སྤུ་གུ་དེ་ཚོ་ད་ལྟ་ག་ཡེ་བྱུང་ཡོད་མ་རེད་ཡིན་ན་ཡང་ད་ལྟ་བློན་ཆེན་པད་མ་མཁའ་འགྲོ་ཁོ་རང་གི་ཁོ་རང་དང་ད་ད་ད་ག་ནང་བཞིན་ང་ཚོ་ད་འབྲེལ་ཡོད་ད་ད་སེམས་པ་སར་ལབ་མཁན་ཞིག་ཞུ་ཞུ་ཡས་ཅིག་ཡོད་རེད་སེམས་པ་ལ་ལབ་མཁན་ཞུ་ཡས་ཅིག་ཡོད་རེད་ད་ག་ནང་བཞིན་ད་ད་རྒན་བཀྲ་ཤིས་སར་ཞུ་མཁན་ཅིག་ཡོད་རེད་ད་ད། ZPM ལས་ཀྱི་མགོན་པོ་ཟེར་མཁན་དང་ད་ལྟ་ཡང་པད་མ་མགོན་པོ་ཟེར་མཁན་དང་ཁོང་ཚོ་ཁ་ཤས་ཤིག་གིས་ང་ཚོས་ད་ཅིག་གནས་ཚུལ་དེ་ཚོ་ཡར་བློན་ཆེན་ལ་ཡར་ཞུས་ནས་ད་ད་ལྟ་བར་དུ་ཉིས་སྟོང་ང་དགོན་པ་དེ་རྩིས་ལེན་ནས་ཉིས་སྟོང་བརྒྱད་ནས་ངེད་ཀྱིས་རྩིས་ལེན་ནས་ད་ལྟ་སྙོམ་ས་དགོན་པ་དེ་ད་ང་ཡར་རྩིས་ལེན་པའི་སྐབས་དེ་ལ་ཕ་གི་ལ་ད་ཅིག་ས་ཆ་དང་ས་ཆ་ཅིག་མ་གཏོགས་ཁང་པ་ད་ཐབས་ཆག་ཅིག་མ་གཏོགས་ཡོད་མ་རེད། དང་པོ་རྩིས་ལེན་པ་དང་ཉི་མ་ཁ་ཤས་ཅིག་ལ་ད་ལྟ་སྔོན་མ་ང་ཉིས་སྟོང་བརྒྱད་དགུ་བསྡུས་པ་ལ DC སྐམ་འདུག་ཟེར་མཁན་ཞིག་ཁོ་རང་གིས་ཅིག་ཁང་པ་ཅིག་གི་ད་ཅིག་ལྕགས་ཤོག་གི་ཁང་པ་དེ་འདྲས་ཅིག་རོགས་རམ་གནང་སོང་དེ་དུས་ཕལ་ཆེར་འབུམ་ལྔ་ཡས་མས་ཅིག་རེད་ད་ད་ལྟ་ཆར་ལ་ང་ཚོའི་སྙོམ་ས་དགོན་པ་འདི་ལ་སྙོམ་ས་དགོན་པའམ་ཐུབ་བསྟན་ནོར་མདོ་གླིང་འདི་གི་ད་ཅིག property ཞུ་དགོས་རེད་བ་ད་དེ་དེ་འདྲས་ད་ལྟ་འབུམ་ཉིས་བརྒྱ་ཀྱི་ང་ཚོ་ག property དེ་འདྲས་ཅིག་ང་ཚོ་ལས་ཀ་བྱས་ཡོད་ཨ་ནི་དེ་ད་བརྒྱ་ཆ་བརྒྱ་ཐམ་པ་ནས་བརྒྱ་ཆ་དགུ་བཅུ་དགུ་བཅུ་ཐམ་པ་འདྲ་བོ་ཞིག་ད་ནི་མངའ་སྡེའི་གཞུང་ངམ་ད་ད་ནི་བློན་ཆེན་པད་མ་མཁའ་འགྲོ་གི་ཕྱག་རོགས་གནང་རྒྱུ་རེད་ད་དེ་ནས་ཡང་ལམ་ཁ་བཟོ་ཡག་རེད་ཨ་ནི་ད་ག་ནང་བཞིན་ཁང་པ་བདེ་ཤག་གྲྭ་ཤག་དེ་འདྲའི་བཅུ་གཉིས་གསར་བཞེངས་བྱས་ཡོད་རེད་ད་བོར་བོར་གྱི་བོད་ལུགས་འདྲ་བོ་དེ་ད་ཅིག་རྩིས་རྒྱག་འདྲ་བོ་བྱས་པ་ཡིན་ན་དེ་ཚོ་ཁང་པ་དང་ས་ཆ་དེ་ཚོ་རྩིས་རྒྱག་འདྲ་བོ་བྱས་ན་ཧིན་སྒོར་འབུམ་ཉིས་བརྒྱ་མ་ཟིན་ཞིག་གི་གནས་སྟངས་དེ་འདྲ་བྱས་ཡོད་རེད་བྱས་ཙང་ཁ་སང་ད་ཉེ་ཆར་སྤྱི་ཟླ་བཅུ་གཉིས་པའི་ཏ་རིག་བཅུ་དྲུག་ཉིན་མོ་འདི་རྒྱལ་བ་དོན་གྱི་བདག་པོས་ད་ཅིག་གཟིམ་ཆུང་མཇལ་ཁ་ཅིག་འདུག་ད་ཡར་ཞུས་ནས་ད་འདི་འདྲ་ཞིག་མ་གོ་སྐབས་ཤིག་གནང་སྐབས་དེ་དུས་སྐབས་ལ་ད་ལས་བསྡོམས་ཆ་ཚང་ཅིག་སྙན་སེང་ཞུས་ཡིན་གོང་ས་མཆོག་ལ་ཡར་སྙན་སེང་ཡར་ཞུས་དུས་སྐབས་ལ་གོང་ས་མཆོག་ཐུགས་དགྱེས་པོ་ཞེ་དྲག་གནང་སོང་ད་ཁྱེད་རང་གིས་དེ་ལས་ཀ་བྱས་ནས་ལོ་བཅུ་བཞི་ཙམ་འགྲོ་ཤག་རེད་ཤག་ཡག་པོ་བྱུང་ཤག་ཨ་ནི་ད་ད་ད་ཁྱེད་རང་ཚོ་ལས་གཞི་གཉིས་པ་དེ་དགོན་པ་རྒྱག་དགོན་པ་རྒྱག་པའི་ཆ་ཤས་དེ་ལ་ང་ཚོ་དེ་འདྲའི་ལས་གཞི་གཉིས་པ་དེ་ད་ང་ཚོ་དགོན་པ་གསར་བཞེངས་བྱེད་ཡག་གི་འདུ་ཁང་གསར་བཞེངས་བྱེད་ཡག་གི་ཆེད་དུ་ད་དེ་འདྲ་ཡོད་ཟེར་ཡག་སྙན་སེང་ཡར་སྒྲོན་པ་རེད་དེ་སྐུ་མདུན་ཐུགས་དགྱེས་པོ་ཞེ་དྲག་གནང་ནས་ད་ད་ག་ནས་ཕོ་བྲང་ཡིག་ཚང་རང་ནས་སྐུ་མདུན་རང་གི་ཐད་ཐད་ཀར་ཁོ་རང་ཕ་གི་སྐུ་ངོ། ད་ལྟ་སྐུ་ངོ་བློ་བཟང་སྦྱིན་པ་ལ་བཀའ་སློབ་གནང་བྱས་དེ་ཁོ་ཚོའི་འདུ་ཁང་གསར་བཞེངས་འདི་ལ་ཡིག་ཚང་ནས་ཞལ་འདེབས་སྐྱོན་དུ་བཀའ་གནང་བཀའ་ཕེབས་སོང། ད་ང་རང་ཤེས་ཡོང་ད་ག་འདི་ཕོ་བྲང་ཡིག་ཚང་ནས་ཕ་ནེ་དུ་ཞལ་འདེབས་དེ་ཡིས་གནང་སོང་ད་ང་ཚོ་འདི་ལ་དཔེ་དགའ་བ་ཆེན་པོ་ཞེ་པོ་ཅིག་ཡོད་ད་ཅི་སྟངས་དངུལ་ཙམ་མ་རེད་ད་རྒྱལ་བ་དོན་གྱི་བདག་པོའི་ཐུགས་སྨོན་དང་ད་དེ་ཅིག་བྱིན་རླབས་འདྲ་པོ་ཅིག་བརྟེན་བྱས་ནས་ང་ཚོས་ད་དེ་འདྲ་ཞིག་གནང་དུས་སྐབས་ལ་ང་ཚོས་སེམས་ནང་ལོགས་ལ་ད་ག་རེ་ཞུ་དགོས་རེད་སྤྲོ་བ་དང་སེམས་ཤུགས་དེ་འཕར་མ་དེ་འདྲ་སྐྱེ་ཡག་དེ་འདྲ་འདྲ་བོ་བྱུང་སོང་ལགས།

དེ་ལྟའི་སྲིད་ཇུས་མཚམས་འཇོག་ཡོང་སླད་ཨ་རི་གཞུང་གི་ངོས་ནས་རྒྱ་ནག་ལ་གདོང་ལེན་ཇི་ལྟར་གནང་ཕྱོགས་སྐོར་ཡིག་ཐོག་དྲི་བ་ཞུས་པར་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་ཚོགས་གཙོའི་མཚན་ཐོག་ནས་ཨ་རི་གཞུང་གི་ངོས་ནས་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་སོགས་བཀའ་ལན་གནང་ཡོད་པ་རེད།